གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་པ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དེ་རིང་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་པྲེམ་སིང་རྟ་མང་མཆོག་གིས་ཆེ་བསྟོད་ལྗགས་སྨིན་འདེགས་འབུལ་ཞུས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་འཕགས་བོད་གཉིས་ཀྱི་ས་མཚམས་སྐོར་སྲུང་དམག་སྡེ་ལྔ་པའི་ངོས་ནས། ལ་དྭགས་བོད་ཁྱིམ་སློབ་གྲྭའི་སློབ་ཕྲུག་ཁག་ཅིག་གནས་སྐོར་ལ་ཁྲིད་པ་དེས་སློབ་ཕྲུག་རྣམས་ལ་ཕན་ཐོགས་ཆེན་པོ་བྱུང་ཡོད་སྐོར་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་བླ་མ་ཚེ་དབང་རིན་པོ་ཆེས་གསར་འཛུགས་གནང་བའི་དག་སྣང་ཐེབས་རྩའི་གཟའ་མཇུག་བོད་པའི་སྐད་ཡིག་སློབ་ཁྲིད་ལས་འཆར་ལ་གྲུབ་འབྲས་གང་ལེགས་ཐོན་བཞིན་ཡོད་པར་ནིའུ་ཡོག་ས་གནས་བོད་མི་མང་པོ་ཞིག་གིས་ཆ་འཇོག་ངོས་འཛིན་གནང་གི་ཡོད་སྟབས་དག་སྣང་ཐེབས་རྩའི་གཟའ་མཇུག་བོད་ཡིག་སློབ་གྲྭའི་སློབ་སྤྱི་བསོད་ནམས་དབྱངས་ཅན་ལགས་སུ་བོད་པའི་སྐད་ཡིག་སློབ་ཁྲིད་དང་འབྲེལ་ཡོད་སྐོར་གནས་དྲི་ཞུས་པ་ཞིག་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས། དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་པྲེམ་སིང་རྟ་མང་མཆོག་གིས་ལྗགས་སྨིན་འདེགས་འབུལ་ཞུས་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གསན་རོགས་གནང། འབྲས་ལྗོངས་མངའ་སྡེ་གཞུང་གི་གོ་སྒྲིག་ཐོག་འདི་ཚེས་བཅུ་གསུམ་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་བཞུགས་གནས་མེ་ཏོག་སྒང་ནང་ཡོད་པའི་ས་མཱན་བྷ་ཝན་ཚོགས་ཁང་དུ་ཆེ་བསྟོད་ཀྱི་ཕེབས་སྐྱེལ་གསོལ་སྟོན་འདེགས་འབུལ་ཞུས་ཡོད་པ་རེད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྒང་ཏོག་ནང་གི་བཞུགས་གནས་མགྲོན་ཁང་ནས་ཞོགས་པ་ཆུ་ཚོད་བཅུ་གཅིག་ཡོལ་ཙམ་ཆིབས་འཁོར་བརྒྱུད་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་བཞུགས་གནས་མེ་ཏོག་སྒང་དུ། ཆིབས་བསྒྱུར་བསྐྱངས་སྐབས་ཕེབས་ལམ་གཡས་གཡོན་དུ་བོད་མི་དང་ས་གནས་ཡུལ་མིའི་དད་ལྡན་པ་ཚོས་ལག་ཏུ་མེ་ཏོག་དང་དཀར་གཙང་མཇལ་དར་སོགས་ཐོགས་ཏེ་ཞལ་མཇལ་དང་ཕེབས་བསུ་ཞུས་ཡོད་པ་རེད། དེ་ནས་མགོན་པོ་མཆོག་ས་མཱན་བྷ་ཝན་ཚོགས་ཁང་དུ་ཞབས་སོར་འཁོད་སྐབས་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh Tamang མཆོག་དང་ཁོང་གི་སྐུ་ཟླ་ལྕམ་སྐུ Krishna Rai མཆོག་རྣམ་གཉིས་ཀྱིས་དབུས་པའི་མངའ་སྡེའི་སྤྱི་ཁྱབ་དྲུང་ཆེ་མཆོག་དང་བློན་ཆེན་ཁག་གཞན་གནད་ཡོད་མི་སྣ་མང་དག་ཞིག་ནས་མགོན་པོ་མཆོག་ལ་ཕེབས་བསུ་དང། ཆེ་བསྟོད་ཀྱི་ཕེབས་སྐལ་གསོལ་སྟོན་འདེགས་འབུལ་ཞུས་ཡོད་པ་རེད། སྤྱིར་འབྲས་ལྗོངས་དེ་བཞིན་བོད་དང་ས་འབྲེལ་ཡིན་པས་ཁུལ་དེར་གནས་སྡོད་ཡུལ་མི་ཕལ་ཆེ་བ་ཕ་མེས་ནས་ཆོས་ལུགས་ནང་པ་ཡིན་པ་དང་མངའ་སྡེ་དེ་བཞིན་རྒྱ་གར་དང་བོད་ཀྱི་ས་མཚམས་ས་ཁུལ་གལ་ཆེ་ཞིག་ཀྱང་ཆགས་ཀྱི་ཡོད་པ་རེད་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དང་པོའི་ནང་བོད་དང་འབྲས་ལྗོངས་ཀྱི་ས་མཚམས་ནག་པོ་ལར་རྒྱ་གར་དང་རྒྱ་ནག་གི་དམག་མིའི་བར་གདོང་ཐུག་བྱུང་སྟེ་ཕྱོགས་གཉིས་ཀྱི་དམག་མིར་རྨས་སྐྱོན་ཕོག་པའི་གནས་ཚུལ་ཡང། བྱུང་མྱོང་ཡོད་པ་རེད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་འབྲས་ལྗོངས་ཁུལ་དུ་གནས་སྡོད་ས་གནས་ཡུལ་མི་ཁག་ཅིག་ལ་ད་རེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་དང་རྒྱ་གར་གྱི་ས་མཚམས་ས་ཁུལ་འབྲས་ལྗོངས་སུ་ཞབས་སོར་འཁོད་པ་དེ་ཆབ་སྲིད་ཀྱི་ངོ་བོའི་ཐོག་ནས་གནད་འགག་ཆེ་ལོས་ཤིག་ལ་ངོས་འཛིན་ཞུ་བཞིན་ཡོད་པའི་ཐད་བཅར་འདྲི་ཞུས་པར་སྤྱི་ཚོགས་ཞབས་ཞུ་དང་གསར་འགོད་ཕྱག་ལས་གནང་མཁན་ཨ་ཇེ་ཨཀར་ཝལ་ལགས་ཀྱིས་གསུངས་ན།

རྒྱ་ནག་ལ་ཡོད་ཚུལ་བརྗོད་ནས་རྒྱ་གར་ལ་ཡང་ཡང་སུན་གཙེར་བཟོས་བཞིན་ཡོད་པ་མ་ཟད་གོང་ས་མཆོག་ས་ཁུལ་དེ་དག་ནང་ཕེབས་སྐབས་རྒྱ་ནག་གིས་དགག་བྱ་བྱེད་བཞིན་ཡོད་པ་རེད་ཡིན་ན་ཡང་རྒྱ་ནག་གིས་དགག་པ་ག་ཚོད་བྱས་ཀྱང་ང་ཚོར་གོང་ས་མཆོག་གི་བྱིན་རླབས་དང་ཁོང་གི་མཛད་འཕྲིན་ལ་བརྟེན་ནས་རྒྱ་ནག་གིས་ང་ཚོར་གནོད་པ་གང་ཡང་བྱེད་ཐུབ་ཀྱི་མ་རེད་གསུང་གི་འདུག།

བོད་ས་མ་ཤོར་གོང་ངའི་ཕ་མ་བོད་ནང་ཚོང་དོན་ཆེད་དུ་འགྲོ་མྱོང་ཡོད་པ་དང་བོད་ནི་ལུང་པ་སྐྱིད་པོ་དང་བོད་མི་རྣམས་ཆོས་སེམས་ཆེན་པོ་དང་ང་ཚོ་དང་འབྲེལ་བ་ཆེན་པོ་ཡོད་རེད་ད་རེས་གོང་ས་མཆོག་ས་གནས་འདིར་ཕེབས་པར་ཡུལ་མི་ཚོར་དགའ་ཚོར་ཆེན་པོ་དང་ང་ཚོའི་རེ་བར་ཁོང་ཡང་ནས་ཡང་དུ་འབྲས་ལྗོངས་སུ་ཕེབས་ཐུབ་པ་དང་མགྱོགས་མྱུར་བོད་དོན་བདེན་མཐའ་གསལ་ནས་ཁོང་དང་བོད་མི་བཙན་བྱོལ་བ་རྣམས་གང་མགྱོགས་བོད་ལ་ཕེབས་ཐུབ་པའི་ཡིད་ཆེས་བྱེད་བཞིན་ཡོད་པ། གསུང་གི་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་མངའ་སྡེའི་ནང་གི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་ཕྱི་ཚེས་བཅུ་བཞིའི་ཉིན་གྱི་སྔ་དྲོ་ཕྱག་ཚོད་དྲུག་པ་ཡོལ་ཙམ་ལ་སྒང་ཏོག་དམག་སྒར་གནམ་གྲུའི་འབབ་ཐང་བརྒྱུད་ས་ལུ་སྒར་ཆིབས་བསྒྱུར་བསྐྱང་རྒྱུ་དང་དེ་ཉིན་ས་ལུ་སྒ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོག་ཆོག་གི་ཐོག་ནས་ཆོས་འབྲེལ་སྐྱོང་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་དེ་བཞིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་བོད་མི་རྣམས་ཀྱིས་ཕྱི་བསྣུར་གནང་སྟེ་ཕྱི་ཚེས་བཅུ་གཉིས་ཉིན་སྲུང་བརྩིའི་མཛད་སྒོ་གནང་སྐབས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་ལྷན་ཞུགས་གནང་སྟེ་འབྲས་ལྗོངས་མངའ་སྡེའི་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བསྙེན་བཀུར་གཟབ་རྒྱས་ཞུས་པར་ཡིད་རངས་བསྔགས་བརྗོད་ཞུས་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་དེ་རིང་གནས་ཚུལ་བཀོད་པའི་ནང་དོན་ལྟར་ན་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་ཆོལ་གསུམ་ཚོགས་ཁང་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་ཁྱད་པར་ཅན་ཕྱི་བསྣུར་གྱིས་སྲུང་བརྩིའི་མཛད་སྒོའི་ཐོག་ལྷན་བཞུགས་གནང་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་དག་པའི་དབུ་ཁྲིད་འོག་ཧ་ཅང་ཚགས་ཚུད་པོའི་བཙན་བྱོལ་བོད་མིའི་སྤྱི་ཚོགས་ཤིག་གྲུབ་ཡོད་པ་དྲན་སྐུལ་གནང་བ་དང་སྦྲགས་དཀའ་ངལ་ཇི་ཙམ་འཕྲད་ན་ཡང་བོད་མི་རྣམས་ནས་ཕན་ཚུན་མཐུན་ལམ་རྡོག་རྩ་གཅིག་སྒྲིལ་གནང་དགོས་པའི་འབོད་སྐུལ་གནང་འདུག་ལ་ཡང་ཁོང་གིས་རྒྱ་གར་གྱི་སྐུ་མགྲོན་རྣམས་ལ་རྒྱ་གར་གཞུང་མང་གཉིས་ནས་བོད་དོན་འཐབ་རྩོད་དང་བཙན་བྱོལ་བོད་མིའི་བདེ་དོན་ཐོག་ཐུགས་ཁུར་ཆེ་བཞེས་ཀྱིས་རྒྱབ་སྐྱོར་གནང་དང་གནང་བཞིན་པ་སྤྱི་དང། ལྷག་དོན་དུ་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh Tamang མཆོག་གི་དབུ་ཁྲིད་འོག་འབྲས་ལྗོངས་མངའ་སྡེའི་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཧ་ཅང་ཚད་མཐོའི་གུས་བསུའི་སྣེ་ལེན་དང་བཞུགས་གནས་གྲ་སྒྲིག་སོགས་གཟབ་རྒྱས་གནང་སྟེ་ཆེས་མཐོའི་བསྙེན་བཀུར་ཞུས་པ་སོགས་ལ་བོད་མིའི་སྒྲིག་འཛུགས་ངོས་ནས་ཐུགས་རྗེ་ལེགས་འབུལ་གྱི་གསུང་བཤད་ཀྱང་གནང་འདུག། གོང་ཞུས་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་འབྲས་ལྗོངས་མངའ་སྡེའི་གྲོས་ཚོགས་འཐུས་མི Arun K Upreti ལགས་དང། འབྲས་ལྗོངས་མངའ་སྡེའི་ཤིང་ནགས་དང་ཁོར་ཡུག་བློན་ཆེན་ཀརྨ་བློ་གྲོས་ལགས་རྣམ་གཉིས་ཆེད་ཕེབས་ཀྱིས་མང་ཚོགས་ལ་གསུང་བཤད་ཀྱང་གནང་འདུག་ཡང་གོང་ཞུས་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་བཀའ་ཤག་དང་སྤྱི་འཐུས་ཀྱི་གསུང་བཤད་ཁག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་དང་སྤྱི་འཐུས་དབུ་དཀར་ཚང་གཡུ་སྒྲོན་ལགས་གཉིས་ནས་རེ་རེ་བཞིན་སྒྲོག་སྦྱང་ཞུས་འདུག་ཡང་མཛད་སྒོ་འདིའི་ཐོག་སྒང་ཏོག་ནང་གི་སེར་བྱེས་འགྲོ་ཕན་གླིང་དགོན་པའི་མཁན་པོ་ལོ་དགོན་རིན་པོ་ཆེ་མཆོག་དང་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གི་འགོ་ཁྲིད་རྣམས་ལྷན་ཞུགས་གནང་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་ལམ་ཞུས་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་སྲུང་བརྩི་དེ་ནི་སྒང་ཏོག་ནང་གི་དབུས་གཙང་ཆོལ་ཁས་གོ་སྒྲིག་ཞུས་པ་ཞིག་ཡིན་པ་སོགས་ཀྱི་གནས་ཚུལ་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་ཚོགས་ཆུང་གིས་རྒྱ་ནག་དང་དཔལ་འབྱོར་འགྲན་རྩོད་ཐད་གནང་སྟངས་ལ་དྲག་ཤུགས་ཆེ་བའི་བཞེངས་ཕྱོགས་འཛིན་ནས་ཨ་རིས་རྒྱ་ནག་དང་དཔལ་འབྱོར་གྱི་འབྲེལ་ལམ་བསྐྱར་སྒྲིག་གནང་དགོས་སྐོར་རེས་གཟའ་མིག་དམར་ཉིན་འབོད་སྐུལ་གནང་འདུག་རྒྱ་ནག་ཐོག་གི་ཨ་རིའི་གྲོས་ཚོགས་འོག་མའི་ཚོགས་ཆུང་གིས་རྒྱ་ནག་དམར་ཤོག་ཚོགས་པའི་སྐོར་ཤོག་གྲངས་ལྔ་བཅུ་ང་གསུམ་བྱས་པའི་སྙན་ཐོ་ཞིག་རེས་གཟའ་མིག་དམར་ཉིན་འདོན་སྤེལ་གནང་བ་དང་སྦྲགས། ཨ་རིའི་བཟོ་གྲྭའི་འགོ་ཁྲིད་ཁག་དང་མཁས་དབང་ཁག་མཇལ་འཕྲད་ཀྱིས་གསན་ཞིབ་གནང་སྐབས་ཨ་མི་རི་ཀས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་དཔལ་འབྱོར་ཐོག་ནས་འབྲེལ་བ་བྱེད་སྐབས་ཨ་རི་རང་ཉིད་ཀྱི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་དང་དཔལ་འབྱོར་གྱི་བདེ་སྲུང་རང་གི་གཞི་རྩའི་རིན་ཐང་ཁག་གཙོ་བཟུང་སྒོ་ནས་ལམ་བུར་བསྐྱོད་དགོས་པའི་དཔེ་རིས་གསར་པ་ཞིག་ངེས་པར་དུ་དགོས་སྐོར་སྙན་ཐོ་འདིའི་ནང་བརྗོད་འདུག། སྙན་ཐོ་འདིའི་ནང་འབོད་སྐུལ་ཡོངས་རྫོགས་ཆེད་དུ་ཨ་རིའི་གྲོས་ཚོགས་འཐུས་མི་རྣམས་ཀྱིས་བགྲོ་གླེང་སོགས་གནང་རྒྱུ་མིན་རུང། མ་འོངས་པར་དེའི་ཐོག་ཨ་རིའི་སྤྱི་མཐུན་ཚོགས་པ་དང་མང་གཙོ་ཚོགས་པ་གཉིས་ཐུན་མོང་གི་གྲོས་གཞི་ཡོང་བར་ཐུགས་རེ་གནང་གི་ཡོད་འདུག་ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་ཚོགས་ཆུང་གིས་བཏོན་གནང་བའི་དགོངས་འཆར་དེ་དག་གི་ཁོངས་སུ། རྒྱ་ནག་གི་དངོས་ཟོག་ཁག་ཐོག་བཀལ་བའི་ད་ལྟའི་དཔྱ་ཁྲལ་ཁག་དབྱེ་བ་ཕྱེ་ནས་རྒྱ་ནག་གཞུང་གིས་ཚོང་འབྲེལ་གྲོས་མཐུན་གྱི་སྒྲིག་གཞི་ཁག་དང་ཁས་ལེན་དམ་བཅའ་ཁག་བརྩི་སྲུང་ཞུ་རུ་འཇུག་དགོས་སྐོར་སོགས་འཁོད་ཡོད་འདུག་ལ། ད་དུང་དེའི་ཁ་སྣོན་དུ་འཛམ་གླིང་ཚོང་དོན་ལྷན་ཚོགས་བཅོས་བསྒྱུར་བཏང་བའི་རྩ་འཛིན་ཁག་ལ་རྒྱ་ནག་གིས་བརྩི་སྲུང་ཞུ་གི་མེད་པ་ཡང་བཀོད་གནང་འདུག། གོང་ཞུས་སྙན་ཐོ་འདི་ནི་ཨ་རིའི་སྲིད་འཛིན་ཇོ་བྷའི་ཌེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཨ་རིའི་ནང་མཇལ་འཕྲད་བཀའ་མོལ་གནང་སྟེ་ཡུལ་གྲུ་ཕན་ཚུན་གཉིས་བར་དམག་དོན་འབྲེལ་ལམ་བསྐྱར་གསོ་དང་གཞན་ཡང་མཉམ་འབྲེལ་བྱེད་ཤུགས་ཆེ་རུ་གཏོང་རྒྱུའི་མོས་མཐུན་བྱུང་བའི་རྗེས་སུ་བཏོན་གནང་བ་ཞིག་ཡིན་འདུག་ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་ཚོགས་ཆུང་གི་ཚོགས་གཙོ Mike Gallagher། ལགས་དང་གྲོས་ཚོགས་འཐུས་མི Raja Krishnamoorthi རྣམ་གཉིས་ཀྱིས་གོང་ཞུས་དགོངས་ཚུལ་བཏོན་པ་ཁག་ལ་བརྟེན་ནས་རྒྱ་ནག་གི་དམག་དོན་རྒྱ་སྐྱེད་གཏོང་རྒྱུ་དང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་ལ་ཨ་རིའི་མ་རྩ་འཛུགས་རྒྱུ་དང་བཟོ་རྩལ་རིག་གནས་བེད་སྤྱོད་གཏོང་རྒྱུ་སྔོན་འགོག་ཐུབ་རྒྱུ་ཡིན་ལུགས་བསྒྲགས་གཏམ་ཞིག་སྤེལ་བའི་ནང་གསུངས་ཡོད་པའི་གནས་ཚུལ་འདུག།

ཡང་འོས་བསྡུའི་ཉིན་དེར་ཧོང་ཀོང་གི་ཕྱོགས་འགལ་སྲིད་དོན་ཚོགས་པ League of Social Democrats ཞེས་པའི་ཚོགས་མི་གསུམ་གྱིས་ཧོང་ཀོང་ས་གནས་ཀྱི་སྤྱི་ཁྱབ John Lee ཡིས་འོས་ཤོག་འཕེན་སར་བསྐྱོད་སྐབས་འཛིན་བཟུང་བྱས་པ་དང་ཕྱི་རྒྱལ་དུ་གནས་པའི་མི་གཉིས་དང་འཛིན་བཟུང་བྱས་པའི་མི་གཞན་རྣམས་ཀྱིས་སྤྱི་ཚོགས་དྲ་རྒྱའི་ཐོག་གནས་ཚུལ་བཀོད་པ་དང་མཆན་བྲིས་པ་སོགས་ལ་བརྟེན་ནས་ཡིན་འདུག་གོང་ཞུས་ཧོང་ཀོང་གི་ཚོགས་ཆུང་དེས་ས་གནས་ཀྱི་བུད་མེད་གཅིག་ནས་ཧོང་ཀོང་གི་རྫོང་སྡེ་ལས་ཁུངས་ཀྱི་དཔོན་རིགས་འོས་བསྡུ་བྱ་རྒྱུའི་ནང་ཆ་ཤས་མ་ལེན་པར་ངོ་རྒོལ་བྱེད་དགོས་པའི་དྲ་རྒྱ་བརྒྱུད་ནས་ངན་སྐུལ་བྱས་པའི་ཉེས་མིང་འོག་འཛིན་བཟུང་བྱས་འདུག་ལ། དེ་སྔ་ཧོང་ཀོང་རྫོང་སྡེ་ལྷན་ཁང་གི་ཚོགས་མི་ཟུར་པ་དང་མང་གཙོ་དོན་གཉེར་བ Leos Lee ལ་ཁྲིམས་ཞིབ་བཀའ་རྒྱ་བཏང་ཡོད་པའི་གནས་ཚུལ་འདུག། ཡང་འཕགས་བོད་གཉིས་ཀྱི་ས་སྲུང་དམག་མིའི་ངོས་ནས་ལ་དྭགས་བོད་ཁྱིམ་གྱི་སློབ་ཕྲུག་ཁག་ཅིག་ཤེས་ཡོན་གནས་སྐོར་ལ་འཁྲིད་པ་དེ་སློབ་ཕྲུག་རྣམས་ལ་ཕན་ཐོགས་ཆེན་པོ་བྱུང་སྐོར་གསུངས་འདུག། དེའི་ཐད་ཀྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་དགོས་ཡིན།
འཕགས་བོད་གཉིས་ཀྱི་ས་མཚམས་སྐོར་སྲུང་དམག་སྡེ་ལྔ་པའི་ངོས་ནས་དེ་སྔོན་ས་མཚམས་དང་ཡུལ་ཐག་རིང་ནས་ཡིན་པ་ཡང་དཔལ་འབྱོར་གནས་སྟངས་ཞན་པའི་ཁྱིམ་ཚང་ནས་ཡིན་པ་ལ་དྭགས་བོད་ཁྱིམ་སློབ་གྲྭའི་སློབ་ཕྲུག་གྲངས་ཉི་ཤུ་རྩ་དྲུག་རྒྱ་གར་གྱི་བྷི་ཧར་མངའ་སྡེ་རུ་ཆགས་པའི་གནས་མཆོག་རྡོ་རྗེ་གདན་ཨུ་ཏར་པ་ཏེ་ཤུ་རུ་ཆགས་པའི་ཝཱ་ར་ནཱ་སི་དང་རྒྱ་གར་རྒྱལ་ས་ལྡི་ལི་རུ་ཡོད་པའི་རྒྱལ་རབས་ཀྱི་གནས་རྩ་ཆེན་ཁག་ཏུ་ཤེས་ཡོན་གནས་སྐོར་ལ་ཁྲིད་པ་རྣམས་ལེགས་གྲུབ་ཀྱིས་སློབ་ཕྲུག་རྣམས་ནས་གནས་སྐོར་འདི་ཉིད་སྒེར་རེ་རེ་ལ། ཕན་ཐོགས་ཆེན་པོ་བྱུང་ཡོད་པ་གསུང་གི་འདུག་ཤེས་གནས་སྐོར་ལེགས་གྲུབ་ཀྱི་མཛད་སྒོའི་སྐུ་མགྲོན་གཙོ་བོར་རྒྱ་གར་ལྷོ་བྱང་གི་འཕགས་བོད་གཉིས་ཀྱི་ས་མཚམས་སྐོར་སྲུང་དམག་སྡེའི་སྤྱི་ཁྱབ་དཔོན་པོ IPS IG སྐུ་ཞབས་ཁལེ་ཀོང་སའེ་ལགས་ཀྱིས་གསུང་བཤད་གནང་བའི་ནང་གཙོ་བོ་གནས་སྐོར་བ་རྣམས་ལ་དྭགས་ཀྱི་ས་མཚམས་དང་ཡུལ་ཐག་རིང་ནས་ཡིན་པའི་སློབ་ཕྲུག་རྣམས་ཀྱི་མཐོང་རྒྱ་ཐོས་རྒྱ་ཆེ་རུ་གཏོང་བ་དང་ཡང་མི་མང་དང་དམག་མི་རྣམས་ཀྱི་དབར་འབྲེལ་བ་བཟང་དུ་གཏོང་རྒྱུ་དང་སློབ་ཕྲུག་རྣམས་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་རེ་བ་ཡོད་པ་གསུངས་སོང། སློབ་ཕྲུག་རྣམས་ཀྱི་མཉམ་དུ་ཕེབས་ཡོད་པའི་ལ་དྭགས་བོད་ཁྱིམ་སློབ་གྲྭའི་དགེ་རྒན་ཡིན་པ་རྒན་དཔལ་ལྡན་རིག་འབྱུང་ལགས་ཀྱིས་ཁྱོན་ཡོངས་ཀྱི་གནས་སྐོར་དེ་ག་འདྲ་བྱུང་ཡོད་པའི་ཐོག་ཏུ་རླུང་འཕྲིན་ཁང་ལ་གསུང་དོན་དུ། ཕྲུ་གུ་དེ་གས་དཔེ་ད་བསོད་བདེ་བསོད་ནམས་ལགས་འོ་ར་ག་སེ་ན་ང་ཚོ་སྔོན་མ་ཆུང་ཆུང་སྐབས་དེ་བས་ན་འཛིན་གྲྭ་བཅུ་ཐོན་ནས་མ་ཤི་ཕྱི་ལ་འགྲོ་ཡ་རག་ཡོད་མ་རེད་ད་ད་ཁོ་ཚོ་ད་ལྟ་སློབ་གྲྭའི་སྐབས་ནས་འགྲོ་ཡ་བྱུང་དུས་ཙ་ནས་ཕྲུ་གུ་དེ་གས་དཔེ་དགའ་ཚོར་ཤུགས་ཆེན་པོ་བྱུང་ཟེར་ར་ཨ་ནི་ཁོ་ཚོ་ཚང་མ་ལོ་ད་ལྟ་གནས་ཆེན་རྡོ་རྗེ་གདན་རེད་ཨ་ནི་ཝཱ་ར་ནཱ་སི་རེད་དེ་གས་དང་ཨ་ནི་དེ་ནས་རྒྱ་གར་ནང་གི་ད་ད་གནས་ས་ཁག་ཆེ་དེ་གས་ཚང་མ་ལ་འགྲོ་དུས་ཙ་ནས་ཕྲུ་གུ་དེ་གས་དཔེ་ཚོར་བ།

གོ་སྐབས་ཅིག་རག་ནས་ཨ་ནི་ད་ཡག་པོ་བྱུང་ས་རེད། ང་ཚོ་ཇོ་བོ་ལྟར་མི་ཨེ་འདྲས་སྐྱུག་སྐྱུག་ད་མང་པོ་ཡོད་ཤག་རེད་དེ།
ང་ཚོ་ལ་ང་ཚོ་ཇོ་བོ་ཡང་གོ་སྐབས་ཅིག་རག་ད་ཡག་པོ་རེད་བསམ་གྱི་འདུག་ད་ང་ད། ཡང་ཁོང་གིས་མུ་མཐུད་ཤེས་ཡོན་གནས་སྐོར་འདི་ནས་གསར་པ་ཅི་ཤེས་ཡོད་པའི་ཐོག་འདི་ལྟར་གསུངས་བྱུང། གནམ་གྲུ་འགྲོ་དུས་སྐབས་ཚབས་སྐྱེལ་འགྲོ་བྱུང། ག་རེ་རེད་ན་སོང་དེ་ན་ག་ནས་ཡོད་ན་ད་ག་འདྲས་བྱས་ན་གནམ་གྲུ་ད check in འགྲོ་བྱུང་དེ་དེ་བྱས་ད་གནམ་གྲུ་ནང་ཡང་ལོག་དུས་སྐབས་ལ་དེ་བྱས་བྱུང་དེ་མཉམ་དུ་ལ་ད་ང་ཚོ་ས་གནས་རྡོ་རྗེ་གདན་འགྲོ་ཨ་ནི་ལྡི་ལི་འགྲོ་ཨ་ནི་ཝཱ་ར་ནཱ་སི་འགྲོ་ད་ད་ཡག་པོ་བྱས་བྱུང་གསར་པ་ཅི་ཤེས་བྱུང་ཟེར་ན་གསར་པ་ད་ཝཱ་ར་ནཱ་སི་ན་ད་རྒྱལ་པོའི་ཁབ་ཀྱི་བྱ་རྒོད།

ལ་དྭགས་བོད་ཁྱིམ་སློབ་གྲྭའི་སློབ་ཕྲུག་གྲངས་ཉི་ཤུ་རྩ་དྲུག་ད་ལན་གནས་སྐོར་ལ་ཁྲིད་མཁན་གཙོ་བོ་དེ་འཕགས་བོད་ས་མཚམས་སྐོར་སྲུང་གི་དམག་སྡེ་ལྔ་པ་ཡིན་དུས་དམག་སྡེ་ལྔ་པའི་བཀའ་ཁྱབ་པ་སྐུ་ཞབས Arjun Singh ལགས་ཀྱིས་ཤེས་ཡོན་གནས་སྐོར་དེ་དང་འབྲེལ་གསར་འགོད་པ་ལ་བཀའ་མོལ་གནང་དུས་ཁོང་གིས་འདི་ལྟར་གསུངས་སོང།
ཡེ Tibetan School།
དེ་རིང་སློབ་ཕྲུག་ཁག་ཅིག་གིས་ཁོང་ཚོ་མྱོང་ཚོར་བཤད་དུས་ཁོང་ཚོ་གསར་པ་འདྲ་མིན་སྦྱང་རྒྱུ་བྱུང་བ་གསུང་གི་འདུག་སློབ་ཕྲུག་གྲངས་ཉི་ཤུ་རྩ་དྲུག་ཁྲོད་སློབ་ཕྲུག་གཅིག་ལས་གཞན་ཚང་མ་ལ་དྭགས་ནས་ཕྱི་ལ་ཕེབས་མྱོང་མི་འདུག་ཡང་དུས་རྒྱུན་དུ་འཕགས་བོད་གཉིས་ཀྱི་ས་མཚམས་སྐོར་སྲུང་དང་ལ་དྭགས་བོད་ཁྱིམ་སློབ་གྲྭ་གཉིས་ཀྱི་བར་འབྲེལ་བ་བཟང་པོ་ཡོད་པའི་ཐོག་ལ་དྭགས་བོད་ཁྱིམ་སློབ་གྲྭའི་ངེས་སྟོན་པ་རྒན་བསྟན་འཛིན་རབ་བརྟན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་འདི་ལྟར་གསུངས་བྱུང། ITBP དང་ང་ཚོའི་གི་འབྲེལ་བ་དེ་ལོ་མང་པོ་ནས་ཡོད་རེད། ITBP གི་ལྷག་པར་དུ་ཡང་འདི་ལོ་འདྲ་བོ་བྱས་ནས་ང་ཚོ་དེ་སྔོན་ལ་ད་ལྟ་ཐག་རིང་གི་བང་རྒྱུག Marathon ཅིག་འདུག་བྱས་ནས་ང་ཚོ་མཉམ་དུ་ལ་གནང་བ་རེད་དེ་ཕྱི་ཟླ་ལྔ་པ་དྲུག་པ་ཞིག་ནང་ལོགས་འདུག་བྱས། དེའི་རྗེས་སུ་ལ་འདུག་བྱས་ནས་ང་ཚོ་འབྲེལ་བ་ཆགས་ད་ལོ་སློབ་ཕྲུག་ཉི་ཤུ་རྩ་དྲུག་ཅིག། གནས་ཆེན་ཁག་རེད་ལྡི་ལི་རེད་འདི་བརྒྱད་དེ་རྒྱ་གར་ལ་ཕྱིན་མཉམ་དུ་ལ་ཕྲུ་གུ་འདི་བརྒྱད་དེ་ལ་གཅིག་གི་མཐོང་གོམས་མྱོང་གོམས་ཡོང་ཡའི་ཆེད་དུ་དེ་འདྲ་གི ITBP Fifth Battalion རེད་དེ་ནང་བཞིན་གྱི IG འབྲེལ་ཡོད་ཚང་མས་གི་དཔེ་མ་སྲིད་པའི་ཡག་པོ་གནང་སོང་བཀའ་དྲིན་ཆེ་ཐུགས་རྗེ་གནང་ཞུས་ཡིན། འཕགས་བོད་གཉིས་ཀྱི་ས་མཚམས་སྐོར་སྲུང་ནས་ལོ་ལྟར་ལ་དྭགས་ས་གནས་ཀྱི་སློབ་གྲྭ་འདྲ་མིན་གྱི་སློབ་ཕྲུག་མང་པོ་རྒྱ་གར་གྱི་གྲོང་སྡེ་ཁག་འདྲ་མིན་དུ་ཤེས་ཡོན་གནས་སྐོར་ལ་ཁྲིད་ཀྱི་ཡོད་པའི་ནང་ནས་ད་ལོ་ལ་དྭགས་བོད་ཁྱིམ་སློབ་གྲྭའི་སློབ་ཕྲུག་ཤེས་ཡོན་གནས་སྐོར་ལ་ཁྲིད་པ་དེ་ནི་ཐེངས་དང་པོ་ཡིན་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་བྱ་བའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་གྱི་བར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་དང་པོ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྤྱིར་བཏང་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱིས་མཛད་པའི་བླ་མ་མཆོད་པའི་ཁྲིད་ཡིག་སྙན་བརྒྱུད་མན་ངག་གི་གཏེར་མཛོད་ལྟ་བུ་དང། བླ་མ་མཆོད་པའི་ཉམས་ཁྲིད ྋགོང་ས ྋརྒྱལ་དབང་བཅུ་བཞི་པ་མཆོག་གིས་མཛད་པ་སོགས་འདས་པའི་ལོ་ངོ་བརྒྱ་ཕྲག་ལྔ་དྲུག་གི་རིང་ལ་ཟམ་མ་ཆད་པར་ཁྱབ་སྤེལ་བྱས་ནས་ཡོང་བ་ཞིག་ཡིན་ལ། བླ་མ་མཆོད་པའི་ཆོ་ག་དེ་དངོས་སུ་ལྗགས་རྩོམ་མཛད་པ་ཙམ་ཞིག་མིན་པར། སྔགས་བླ་མེད་ཀྱི་ལྟ་གྲུབ་དང་སྦྱར་ཏེ་བླ་མ་མཆོད་པའི་ཆོ་ག་འགྲན་ཟླ་མ་མཆིས་པ་མཛད་མཁན་གོང་ན་མེད་པ་དེ་ནི། ཀུན་གཟིགས་པཎ་ཆེན་ཐམས་ཅད་མཁྱེན་པ་བློ་བཟང་ཆོས་རྒྱན་མཆོག་ཡིན་ཞིང། དེང་དུས་དགེ་ལྡན་སྙན་བརྒྱུད་ཀྱི་གདམས་པ་ཞེས་ངོམ་སོར་བཤད་པ་དེ་ཡང་པཎ་ཆེན་བློ་བཟང་ཆོས་རྒྱན་མཆོག་གིས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་དགེ་ལྡན་སྙན་བརྒྱུད་ཀྱི་གདམས་པ་སྟེ། རྗེ་བཙུན་ཤེས་རབ་སེང་གེ་ནས་བརྒྱུད་པའི་བརྒྱུད་པ་ལ། སྲད་རྒྱུད་དུ་འབོད་པའི་གདམས་པ་དང། དེ་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་ལ་གསན་ནས། མཁས་གྲུབ་ཐམས་ཅད་མཁྱེན་པ་སྐུ་མཆེད་ནས་བརྒྱུད་པའི་བརྒྱུད་པ་དེ་ལ། དབེན་ས་སྙན་བརྒྱུད་དུ་གྲགས་པའི་གདམས་པ་དང། དེ་ཡང། རྗེ་བཙུན་ཤེས་རབ་སེང་གེ་ནས་བརྒྱུད་པའི་དབུས་ཀྱི་གཞུང་པའི་བརྒྱུད་པ་བཅས། སྲད་དབེན་གཞུང་གསུམ་དུ་གྲགས་པའི་དགེ་ལྡན་སྙན་བརྒྱུད་ཀྱི་གདམས་པ་དེ་དག་ནི། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་ནས་གདམས་པ་བར་མ་ཆད་པའི་སྙན་ནས་སྙན་དུ་བརྒྱུད་པའི་བརྒྱུད་པ་དྲོད་མ་ཡལ་བ་དེ་ཉིད་ཡིན་པ་དང། སྐྱེ་བོ་སུ་ཞིག་འདི་ལྟ་བུའི་གདམས་པ་ཟབ་མོ་ལ་ཉམས་ལེན་བྱེད་པའི་སྐལ་པ་ཐོབ་པ་དེ་ནི། ལས་དང་བསོད་ནམས་ཀྱི་མཐུས་སྨིན་པ་ཞིག་ཡིན་པ་གོར་མ་ཆག་ཅིང། ད་རེས་བླ་མ་མཆོད་པའི་གསུང་ཆོས་འདི་ལ་འཇུག་པར་འདོད་མཁན་གྱི་ཆོས་ཞུ་བ་མཆིས་སོ་ཅོག་ལ། ཆོས་སྒྲུབ་པའི་འགལ་རྐྱེན་གཙོ་བོ་དག་དང་བྲལ་ནས། ཆོས་སྒྲུབ་པའི་མཐུན་རྐྱེན་གཙོ་བོ་ཁག་འཛོམས་ནས་ཡོད་པའི་གོ་སྐབས་བཟང་པོ་ལོངས་སྤྱད་དེ། རྒྱུ་དང་དཔེ་དང་ངོ་བོ་གསུམ་གྱི་སྒོ་ནས་ཤིན་ཏུ་རྙེད་པར་དཀའ་བའི་དལ་འབྱོར་གྱི་མི་ལུས་ལན་གཅིག་ཐོབ་པ་ལ་སྙིང་པོ་བླང་རྒྱུ་གལ་ཆེན་ཡིན་པ་སྟེ། རང་གི་རྒྱུད་ཀྱི་བདག་ཏུ་འཛིན་པའི་འཁྲི་བ་གཅོད་པར་བྱེད་པ་དང། བྱམས་པ་དང་སྙིང་རྗེས་དྲངས་པའི་བྱང་ཆུབ་ཀྱི་སེམས་ལ་གོམས་པར་བྱས་ཏེ། ཐེག་པ་ཐུན་མོང་གི་ལམ་གྱི་གཞི་ཚུགས་པའི་སྟེང་དུ་གསང་སྔགས་རྡོ་རྗེ་ཐེག་པ་དང། དེ་ཡི་ནང་ནས་ཀྱང། རྒྱུད་སྡེ་གོང་མ་སྔགས་བླ་མེད་ཀྱི་ཉམས་ལེན་ལ་བརྟེན་ནས། བསགས་སྦྱང་བྱ་ཐུབ་པ་ཡིན་ན། ཚེ་གཅིག་ལུས་གཅིག་ལ། རྡོ་རྗེ་འཆང་གི་གོ་འཕང་མངོན་དུ་འགྱུར་ཐབས་ཡོད་པ་དེ་ནི། སྐབས་འདིར་བསྟན་པའི་རང་ཅག་གི་ལམ་སྟོན་ཆགས་ཀྱི་ཡོད།
ལོ་བ་དག་དེ་ཡང་ནི། ད་ག་ཨེ་ནི་ཆགས་ཞེན་ག་ནི་རྒྱུད་འགྲིབ་ན་ལག་ལས་སོང་བ་ནི་ཅི་བྱས་ཏེ།

ད་ལྟ་སྐབས་སུ་བབ་པ་ཨེ་ནི་དབེན་ས་སྙན་བརྒྱུད་ཀྱི་གདམས་པ་བས་ཚང་ལ་མ་ནོར་བ་དེ་འདྲའི་ཞིག་ཨེ་ནི་ང་རང་ཚོ་བོད་ཀྱི་རྗེས་ནི། འོ་ད་ཨེ་ནི་ད་ཡོད་བསྡད་པ་ད། ཨེ་ནི་ང་རང་ཚོ་ཆོས་སྒྲུབ་པའི་ཅིག་འགལ་རྐྱེན་གཙོ་ཆེ་བ་རྣམས་བྲལ་བའི་མཐུན་རྐྱེན་ཨེ་ནི་གཙོ་ཆེ་བ་རྣམས་འཛོམས་ནས་ཨེ་ནི་ཡོད་པའི་སྐབས་འདི་ལ་ཡ། འོ་ཨེ་ནི་དད་དང་སྙིང་པོ་ལོན་པ་ཞིག་ཨེ་ནི་ཅིས་ཀྱང་བྱ་དགོས། དེ་ཡང། ཨེ་ནི་རྒྱུད་བདག་འཛིན་གྱི་འཁྲི་བ་ཆོད་པ་དང་བྱམས་སྙིང་རྗེ་བྱང་སེམས་སྦྱོང་བ་དང། འོ་དེ་ནས་འབྲས་བུ་དང་ཐུན་མོང་གི་ནི་ལམ། བར་བསླབ་ནི་བའི་རྒྱུ་ཚོགས་ཚང་བ་ཞེས་བྱ་བའི་སྟེང་ནས། གསང་སྔགས་ལ་རྡོ་རྗེ་ཐེག་པ་སྤྱི་དང་ལྷག་པར་ཨེ་ནི་རྣལ་འབྱོར་བླ་མེད་ཀྱི་དང་ལམ་ལ་ཡང་བསླབ་ནས། འོ་ཐུན་མོང་དང་ཐུན་མོང་མ་ཡིན་པའི་ཕྱག་རྒྱ་ཆེན་པོ་རྣམས་རིམ་པས་མངོན་དུ་བྱས་ཏེ་མདོར་ན་ཨེ་ནི་ལམ་ཟུང་འཇུག་ཕྱག་རྒྱ་ཆེན་པོའི་མཆོག་མྱུར་དུ་ཐོབ་པར་བྱིན་གྱིས་རློབས་བྱས་ནས་གསུངས་ཡག་འདི་ཡིན་པ་རེད། འོ་ད་འདི་ནི་འབྲས་བུ་གཅིག་གིས་ནི། བ་ག་དག་སྒྲ་ཉམས་ལེན། སྒྲ་ཞིག་ཉམས་ལེན་བྱེད་ཐུབ་པ་ཞིག་བྱུང་བ་ཡིན་ན། ཨེ་ད། ཨ་ད་བརྒྱུད་འདེབས་ཀྱི་གཞུག་གུ་དེར་གསུངས་པ་ནང་བཞིན་གྱི་ཕ་ཁྱོད་ཀྱི་སྐུ་དང་བདག་གི་ལུས་ཕ་ཁྱོད་ཀྱི་གསུང་དང་བདག་གི་ངག་ཕ་ཁྱོད་ཀྱི་ཐུགས་དང་བདག་གི་ཡིད། དོན་དབྱེར་མེད་གཅིག་ཏུ་བྱིན་གྱིས་རློབས་སོང་བ་ནང་བཞིན་བྱས་ནི་ཨེ་ནི་དངོས་གནས་དྲང་གནས་ཀྱི་ཨེ་ད་ཨེ་ནི་བྱས། ཨོ། ཨེ་ནི་ཕ་བླ་མའི། ཨེ་ནི་སྐུ་གསུང་ཐུགས་ཀྱི་བས་བྱིན་རླབས་ཨེ་ནི་རང་གི་རྒྱུད་ལ་ཡང་འཇུག་ནི། ཨེ་རིམ་པས་ཀྱི། ད་ལྟ་ཨེ་དཔལ་ལྡན་བླ་མའི་ཨེ་འོ་ད་ཅིག་གསང་བ་གསུམ་དང་ཨེ་རང་གི་སྒོ་གསུམ་པའི་དབྱེར་མེད་དུ་ཨེ་བས་འགྲོ་ཐུབ་ཡ་གཅིག་ད་ཡོད་པ་ཡིན་པ་རེད་དེ་ཡང་གཙོ་བོ་ཨེ་ང་རང་ཚོས་ཅིག་ཨེ་དང་དོན་དམ་པའི་དབང་དུ་བྱས་ཏེ་ཨེ་ཆོས་ཉིད་ཀྱི་ངང་ནས་བཤད་པ་ཡིན་ན་ཨེ་སྟོང་ཉིད་ཀྱི་ངང་ནས་བཤད་པ་ཡིན་ན་ཨེ་དཔལ་ལྡན་བླ་མའི་སྐུ་གསུང་ཐུགས་གསུམ་ཡང་རང་བཞིན་གྱིས་སྟོང་པ་རེད། ང་རང་ཚོའི་དང་ལུས་ངག་གི་ནི་ཡིད་གསུམ་དང་ད་ལྟ་བའི་ཉོན་མོངས་དང་ནི་བའི་སྡིག་པ་དང་ལྟུང་བ་དེ་འདྲ་གི་བས་གང་ད་བའི་སྐྱོན་གྱི་བས་གོང་བུ་གྲུབ་པ་ཡིན་དེ་ངས་དེ་འདྲའི་དེ་ཡང་ཨ་ནི་རང་བཞིན་སྟོང་པའི་དབྱིངས་སུ་རང་བཞིན་གྱིས་ཡོངས་སུ་དག་བྱས་ཡོད་དེ་བ་དེ་འདྲ་ཡིན་པ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕ་བླ་མ་ལ་མོས་གུས་རྩེ་གཅིག་པའི་སྒོ་ནས་གསོལ་འདེབས་ཞུས་བ་དང། དག་སྣང་སྦྱངས་པའི་སྟོབས་ཀྱིས། བླ་མའི་སྐུ་གསུང་ཐུགས་གསུམ་གྱི། བྱིན་རླབས་རང་གི་ལུས་ངག་ཡིད་གསུམ་ལ་ཞུགས་ཏེ། བླ་མའི་སྐུའི་གསང་བ་གསུམ་དང། རང་གི་སྒོ་གསུམ་རོ་གཅིག་ཏུ་འགྱུར་བར་ནུས་པ་སྟེ། དེ་ལྟར་ནུས་པའི་རྒྱུ་མཚན་ཡང། ཆོས་རྣམས་ཀྱི། དོན་གྱི་སྡོད་ལུགས་སམ། རང་བཞིན་ཆོས་ཉིད་ཀྱི་ངང་ནས་བཤད་ན། རྩ་བ་དང་བརྒྱུད་པའི་བླ་མ་རྣམས་ཀྱི་སྐུ་གསུང་ཐུགས་གསུམ་ཡང་རང་བཞིན་གྱིས་མ་གྲུབ་པ་དང། དེ་བཞིན་དུ་རང་གི་ལུས་ངག་ཡིད་གསུམ་ཡང་རང་བཞིན་གྱིས་མ་གྲུབ་པ་ཙམ་དུ་མ་ཟད། རང་གི་སེམས་ལ་དགེ་བའི་ལས་འབྲས་དང་དགེ་སྡིག་གི་བག་ཆགས་ཇི་སྙེད་ཅིག་མཆིས་པ་རྣམས་ཀྱང་རང་བཞིན་གྱིས། གྲུབ་པས་སྟོང་པ་ཡིན་པར་མཉམ་པའམ། སྟོང་པའི་དབྱིངས་སུ་རང་བཞིན་གྱིས་དག་ནས་ཡོད་པའི་ཕྱིར་ན། བསགས་སྦྱང་དང། དད་དམ་མོས་གུས་ཀྱིས་འདང་བ་ཡིན་ན། དོན་དམ་པའི་དབྱིངས་སུ། བླ་མའི་སྐུ་གསུང་ཐུགས་གསུམ་དང། རང་གི་ལུས་ངག་ཡིད་གསུམ། རོ་གཅིག་ཏུ། འགྱུར་ནུས་པ་ཙམ་ཞིག་ལས་འདས་ཏེ། ཐ་སྙད་ཀུན་རྫོབ་ལ་ཡང། བླ་མའི་སྐུ་གསུང་ཐུགས་གསུམ་གྱི་གསང་བ་དང། རང་གི་ལུས་ངག་ཡིད་གསུམ། ངོ་བོ་དབྱེར་མེད་དུ་འདྲེས་ཚུལ་ཡོད་པ་དེ་ནི་བླ་མའི་རྣལ་འབྱོར་གྱི་མཐུ་དང་ནུས་པ་ལ་བརྟེན་ནས་ཡོང་གི་ཡོད་པ་དང། དེ་ལྟར་ཡོང་བ་ལ་བླ་མའི་སྐུའི་ཡོན་ཏན་མ་ལུས་པར་དྲན་པའི་ངང་ནས་བསྒོམ་པར་བྱ་བ་དང། དེ་བཞིན་དུ། གསུང་གདམས་པ་རྗེས་སུ་བསྟན་པ་རྣམས་ཀྱང། མ་ཚང་བ་མེད་པར་སྦྱངས་ནས་གསུང་གི་དགོངས་དོན་ལ་གོ་བ་ཆགས་པར་བྱ་བ་དང། གོ་བ་ཆགས་ཙམ་གྱི་ངང་ལ་རང་དགར་བཞག་རྒྱུ་མ་ཡིན་པར། དེ་ཡི་དགོངས་དོན་ལག་ལེན་དུ་བཀལ་ནས་སྒྲུབ་པའི་མཆོད་པ་ལ་བརྩོན་པར་བྱེད་པ་དང། དེ་ཡིས་བླ་མའི་ཐུགས་མཉེས་པར་བྱེད་པ་ལ་བརྟེན་ནས། བླ་མའི་ཐུགས་ལ་མངའ་བའི་མཁྱེན་བརྩེ་ནུས་གསུམ་གྱི་བྱིན་རླབས་དང་ཡོན་ཏན་རང་རྒྱུད་ལ་ཞུགས་ཏེ། རང་སེམས་ཀྱི་ཆགས་སྡང་རྨོངས་གསུམ་གྱི་ཉེས་པ་ཐམས་ཅད་བྱང་ཞིང་དག་ནས། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་ངོ་བོར་སྐྱེ་བར་བྱེད་པ་དེ་ནི་རང་ཅག་གིས་བླ་མའི་རྣལ་འབྱོར་དུ་འབོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་བོད་གངས་ཅན་གྱི་ལྗོངས་སུ་དར་འཕེལ་བྱུང་བའི་ས་དགེ་བཀའ་རྙིང་གི་ཆོས་བརྒྱུད་གང་ཞིག་ཡིན་ཀྱང་ནང་པ་སངས་རྒྱས་པའི་ཐེག་པ་ཆེ་ཆུང་སྔགས་དང་བཅས་པའི་ཉམས་ལེན་ཡོད་པར་མ་ཟད། ཐེག་ཆེན་ཐུན་མོང་མ་ཡིན་པ་སྔགས་ཀྱི་ནང་ནས་ཀྱང། རྒྱུད་སྡེ་གོང་མ་སྟེ། སྔགས་བླ་མེད་ཀྱི། བསྐྱེད་རྫོགས་རིམ་པ་གཉིས་ཀྱི། ཉམས་ལེན་གྱི་གནད་ཡོད་པའི་དབང་གིས། བླ་མའི་རྣལ་འབྱོར་དེ་ཉིད་ཤིན་ཏུ་ནས་ཀྱང་གལ་ཆེན་ཆགས་ཀྱི་ཡོད། དེ་ཡང། སྔོན་བྱུང་སྐྱེས་ཆེན་ཁག་གི། རྣམ་ཐར་ལོ་རྒྱུས་དང། ཆོས་འབྱུང་དེ་ཚོ་ལ་ཉམས་ཞིབ་བྱས་པ་ཡིན་ན། བོད་ཀྱི་ཆོས་བརྒྱུད་ཁག་ལ་ཁྱད་པར་མེད་པར། བླ་མ་ལ་མོས་གུས་དང་དག་སྣང་ཤིན་ཏུ་ཆེན་པོ་བྱེད་སྲོལ་བྱུང་ཡོད་པ་དང། སྐྱེས་ཆེན་དམ་པ་མང་པོ་ཞིག་གིས་བླ་མའི་རྣལ་འབྱོར་ལ་ཅི་བས་ཀྱང་གཙིགས་ཆེན་གནང་བའི་སྟོབས་ཀྱིས། རང་རྒྱུད་ལ་བྱིན་རླབས་ཞུགས་ནས་རྟོགས་པ་ཁྱད་པར་ཅན་སྐྱེ་བའི་གནས་ཚུལ་མང་པོ་ཞིག་འཁོད་ནས་ཡོད་པ་བཅས་དེ་དག་ཡོད་ཚད་ལ་གཞིགས་ན། ད་རེས་ཀྱི་གསུང་ཆོས་འདི་ཡི་སྐབས་ཙམ་མིན་པར་ནམ་ཕྱིར་རྒྱུན་མཐུད་ནས་བླ་མའི་རྣལ་འབྱོར་ལ་བརྩོན་པར་རིགས་པ་དེ་ནི། སྐབས་འདིའི་ལམ་སྟོན་གཙོ་བོ་ཆགས་ཀྱི་ཡོད། ང་དེ་འདྲ་ཡིན་པ་ཡིན་དུས་ཙ་ན་ཨ་ནི་ང་རང་ཚོའི་བུ་གས་དང། ཨོ། དང་ཞིག། སོ་སོ། གང་སོགས་ད་དཔལ་ལྡན་བླ་མ་ལ་ཡང། སྙིང་ཁུང་རུས་པའི་གཏིང་ནས། དེ་དག་ཅིག་ཡིད་ཁྱེད་ཤེས་ཀྱི་པའི་མོས་གུས་ཀྱིས་རྩེ་གཅིག་པ་དེ་འདྲ་ཞིག་གི་ངང་ནས། མདོར་ན་བའི་བླ་མའི་རྣལ་འབྱོར་པའི་བདེ་སྟོང་དབྱེར་མེད་པ་ལྟ་བུ་འདི་འདྲས་ཀྱི་ཐོག་ནས་ཅི་ནུས་པའི་ཉམས་ལེན་བྱས་ཏེ། འོ་ག་ད་བ་ཀའི། ཨེ་ནི་བའི། བརྩོན་འགྲུས་ཀྱི་པའི་རྒྱུན་རུ་བསྲིངས་ནས་བའི་ཉམས་ལེན་བྱེད་ཐུབ་པ་ཞིག་བྱུང་བ་ཡིན་ན། ཨེ་ནི་བ་བླ་མའི་སྐུ་གསུང་ཐུགས་གསུམ་དང་རང་གི་ལུས་ངག་ཡིད་གསུམ། ཨེ་ནི། ལ་ཨེ་ནི་བའི་དབྱེར་མེད་རོ་གཅིག་ཏུ་དོན་དམ་པའི་དབང་དུ་དོན་དམ་པ་ཙམ་དུ་མ་ཟད་དོན་དམ་པའི་ཨེ་ནི། སོགས་ལ་དང་དོན་དམ་པའི་དབྱིངས་སུ་མ་ཟད་ཨེ་ནི་ཐ་སྙད་ཀུན་རྫོབ་ལ་ཡང་ཨེ་ནི་གང་འདྲ་དཔལ་ལྡན་བླ་མའི་གསང་གསུམ་དང་རང་གི་ཨེ་ནི་ལུས་ངག་ཡིད་གསུམ་དབྱེར་མེད་རོ་གཅིག་ཏུ་གྱུར་ཚུལ་ཡང་ཅིག་ཨེ་ནི་ཡང་ཡང་ཡོད་པ་ཡིན་པ་རེད། ངོ་བོ་དེ་འདྲ་ཡིན་པ་ཡིན་དུས་ད་བར་ང་རང་ཚོ་བླ་མའི་རྣལ་འབྱོར་བླ་མའི་རྣལ་འབྱོར་ཟེར་བསྡད་ཡ་གི། དང་དོན་དང་སྙིང་པོ་དེ་ཨེ་ནི་བླ་མ་ལ་བས་རྩེ་གཅིག་ཏུ་བོད་ཀྱི་གསོལ་བ་བཏབ་ནས་ཨེ་ནི་དཔལ་ལྡན་བླ་མའི་དང་སྐུ་ལུས་བསྒོམ། ཨེ་ནི་གསུང། ཨེ་ནི་གདམས་པ་དང་རྗེས་སུ་བསྟན་པ་དེ་ཡིན་དུས་རང་གི་བོད་ཀྱི། ཨ་ནི། མ་ཚང་བ་མེད་པར་རང་གི་པའི་ཤེས་པ་ཅིག་དག་པའི་གོ་བ་མ་ནོར་བ་ཆགས་པ་ཞིག་དག་པའི་གོ་བ་ཆགས་པ་དེ་ལག་ལེན་ལ་བསྐྱལ་ནས་ཨ་ནི་ཉམས་སུ་བླངས་ཏེ་སྒྲུབ་པའི་བྱེད་པས་ཨ་ནི། དང་ཅིག་དཔལ་ལྡན་བླ་མའི་གསུང་སྒྲུབ། ཨ་ནི་དཔལ་ལྡན་བླ་མའི་དང་ཐུགས་ཀྱི། ཨ་ནི་འོ་ད་མཁྱེན་བརྩེ་ནུས་པའི་ཨ་ནི་འོ་ཡོན་ཏན་མངའ་བསྡད་མཁན་གྱི་པའི་ཐུགས་ཀྱི་གང་དག་པའི་བྱིན་རླབས་ནི་རང་གི་རྒྱུད་ལ་བའི་འཇུག་པའི་སྒོ་ནས་རང་གི་བའི་བློ་ནི་བས་གང་ཡང་མི་ཤེས་མཁན་ཆགས་སྡང་གི་གཞན་དབང་དུ་གྱུར་བསྡད་མཁན་དེ་ཡང། ཨེ་ནའོ། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་ངོ་བོ་སྐྱེས་ཐུབ་པ་དེ་འདྲ་ཞིག་ད་བྱུང་བ་དེ་འདྲ་ཞིག་ད་བྱེད་རྒྱུ་དེ་ལ་ནི་བླ་མའི་རྣལ་འབྱོར་ཅེས་ཟེར་ཡ་དེ་ཡིན་པ་རེད། ད་བར་དེ་ཁ་ཟི་ག་མི་བྱུང་བ་ནི་ཅིའི་ཕྱིར་ནས་ང་རང་ཚོའི་བོད་གངས་ཅན་གྱི་ལྗོངས་ཀྱི་གང་དག་པའི་ས་དགེ་བཀའ་རྙིང་ཐམས་ཅད་ལོག་ལེ་ཡང་ཨེ་ནི། རྩ་བ་ཨེ་ནི། རང། ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བ་གཅིག་དང་དེའི་ནང་ཚན་ནས་གསང་སྔགས་བླ་མེད་ཀྱི་དང་དང་གཅིག་གང་དག་ཅིག། རིམ་གཉིས་ཀྱི་དང་གནད་ཀྱི་པའི་ཉམས་ལེན་ཡོད་དེ་འགའ་ཞིག་དག་ཡིན་དུས་རྩ་ནས་ནི་བླ་མའི་རྣལ་འབྱོར་ཟེར་ཡ་དེ་ཞེ་པོ་ཅིག་ཏུ་ཀྱང་གལ་ཆེན་པོ་གསུངས་བྱས་ད་ཐུགས་གཟིགས་ཡིན་པ་རེད། ཨེ་ནི་ང་རང་ཚོའི་ཅིག་ལོ་རྒྱུས་ཀྱི་ནང་ནས་ཡིན་པ་ཡིན་ན་ཡང་སྔོན་གྱི་ནི་སྐྱེས་ཆེན་དམ་པ། འོ་དེ་ཚོ་ཚང་མ་ལོ་ཨེ་ནི། བླ་མའི་རྣལ་འབྱོར་དཔེ་ལམ་གྱི་སྲོག་ཏུ་མཛད་དེ། འོ་ཨེ་ནི་བླ་མ་ལ་དཔེ་མོས་གུས། གཡོ་བ་མེད་པ་ཅིག། དེ་དང་བས། གཞན་དང་མི་འབྲལ་བའི་ད་མོས་གུས་ཆེན་པོ་ཞིག་འཁྲུངས་ནས་ཡོང་དུས་དེའི་རྗེས་སུ་ཨེ་ནི་རྟོགས་པ་དེ་འདྲ་སྐྱེས་ཡོང་ཡང་དེ་འདྲའི། ཨེ་ནི་སྔོན་གྱི་ལོ་རྒྱུས་ཀྱི་ནང་ལས་སྒྲུབ་སྲོལ་ཡོད་པ་རེད། གལ་སྲིད་དགའ་མོས་བྱུང་བ་ནི་ཅི་ཞིག་ལས་པས་ན་ང་རའི་ངོ་ཤེས་པའི་ཆོས་གྲོགས་ཚོའི་ནང་ལ་ཡིན་ན་ཡང། འོ་དེ་འདྲས་ཀྱི། ཅིག་ཨེ་ནི། འོད་མདངས་ཅིག། གང་དད་པའི་བླ་མ་ལ་དཔེ་རྩེ་གཅིག་པའི་དད་པ་དཔེ་མི་ཤིགས་པ་འདྲ་བ་ཅིག་གི་དཔེ་སྙིང་ཁུང་རུས་པའི་གཏིང་ནས་ཅིག་སྐྱེས་ཡོང་དུས་ཨེ་ནི་དེའི། གནས་རོག་གྲངས་ནི་ཨེ་ནི་འོ། ཅིག་ཡ་མཚན་པའི་རྟོགས་པ་དེ་འདྲའི་སྐྱེ་བ་ཡོད་བསྡད་པ་དེ་འདྲའི་འོག་ཏུ། ལོ་རྒྱུས་ཤོད་རྒྱུ་ཡོད་བསྡད་པ་དེ་འདྲ་ཡིན་པ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཡང་ཐེངས་འདིའི་ཤེས་ཡོན་སློབ་གསོ་ལེ་ཚན་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་བླ་མ་ཚེ་དབང་རིན་པོ་ཆེས་གསར་འཛུགས་གནང་བའི་དག་སྣང་ཐེབས་རྩའི་གཟའ་མཇུག་བོད་པའི་སྐད་ཡིག་སློབ་ཁྲིད་ལས་འཆར་ལ་གྲུབ་འབྲས་གང་ལེགས་ཐོན་བཞིན་ཡོད་པར་ནིའུ་ཡོག་ས་གནས་བོད་མི་མང་པོ་ཞིག་གིས་ཆ་འཇོག་ངོས་འཛིན་གནང་གི་ཡོད་སྟབས་དག་སྣང་ཐེབས་རྩའི་གཟའ་མཇུག་བོད་ཡིག་སློབ་གྲྭའི་སློབ་སྤྱི་བསོད་ནམས་དབྱངས་ཅན་ལགས་སུ་བོད་པའི་སྐད་ཡིག་སློབ་ཁྲིད་དང་འབྲེལ་ཡོད་སྐོར།

དེ་ནམ་རྒྱུན་བསླབ་གྲྭ་བདུན་ཕྲག་གཅིག་གི་ནང་ལ་ཡ་གཟའ་སྤེན་པ་ཉི་མ་མིན་པ་བྱས་ནས་ཉི་མ་ལྔ་བསླབ་ན་ཡང་དེ་འདྲའི་ཆ་ཚང་ཡོད་མ་རེད་བོད་ཡིག་འཛིན་གྲྭ་དེའི་ཞོར་ལ་གཟའ་མཇུག་ལ་ཡ་གཞི་རིམ་བསླབ་གྲྭ་འགྲིམས་ཕྱིན་པའི་རྗེས་ཀྱི་ནི་དུས་ཚོད་གོང་གསལ་པར་རུ་དེ་ལ་ཡ་བསླབ་གནང་གི་ཡོད་དུས་སྤུ་གུ་སློབ་ཚན་ཁྲིད་གནང་པའི་སྐབས་ལ་ཡ་བོད་ཡིག་གི་བསླབ་གཞི་ག་འདྲས་འདྲ་པོ་ཅིག་ཁྲིད་གནང་དགོས་ན་དེ་ཏོག་ཙམ་བསླབ་གནང་ཡ་ཁག་པོ་ཡོད་རེད་པ་གང་ཟེར་ན་ཆར་ཅན་སློབ་ཁྲིད་གནང་ཡ་མེད་དུས།

ཡོད་རེད། བྱས་ཙང་ང་ཚོས་ཉི་མ་ལྔ་དེ་སྤུ་གུ་ཚོས་རང་རང་སོ་སོའི་དབྱིན་ཇི་སློབ་གྲྭ་འགྲིམ་དགོས་ཀྱི་ཡོད་རེད་ད་ང་ཚོ་ལ་ཉི་མ་གཉིས་གཟའ་སྤེན་པ་ཡིན་ན་རེད་གཟའ་ཉི་མ་ཡིན་ན་རེད་དེའི་དུས་ཚོད་དེ་ལ་ཡང་ང་ཚོས་སློབ་ཚན་ཆ་བགོས་དང་སློབ་ཚན་གཏན་འབེབས་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེའི་ཆེད་ཡག་པོ་ཅིག་བྱེད་ཐུབ་ཡིན་ན་དེ་ནས་ཡང་ཅིག་ལས་སླ་ཞིག་འགྲོ་ཡག་དང་ད་ག་ནང་བཞིན་དེ་ལ་ཡང་ཕ་མ་ཚང་མས་ཀྱིས་མཉམ་ཞུགས་བྱེད་ཡག་དེ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད།

ཁྱོན་བསྡོམས་ང་ཚོ་ལ་ཡ་བདུན་ཕྲག་བཞི་བཅུ་ཞེ་གཉིས་ཅིག་ལོ་གཅིག་ནང་ཆགས་བསྡད་ཀྱི་ཡོད་རེད། དེ་འབྲེལ་གྱི་ཐོག་ནས་སློབ་ཚན་གྱི་གཏན་འབེབས་དང་ཉི་མའི་གི་བསླབ་ཡག་གི་འཆར་གཞི་དེ་ཏག་ཏག་སྒྲིག་ཐུབ་ཡིན་ན་དེ་ནི་ཁྱད་པར་ཆེན་པོ་ཅིག་འགྲོ་གི་རེད་སྤུ་གུ་ཚོ་བསླབ་ཡག་ལ་ཡག་དགེ་རྒན་གྱི་ཆ་ནས་ཡང་བསླབ་ཡག་ལ་ལས་སླ་དང་སྤུ་གུ་ཚོ་སྦྱང་ཡག་གི་ཆ་ནས་ལས་སླ་པོ་ཞིག་ཆགས་བསྡད་ཡོད་རེད། ད་ག་ནང་བཞིན་ང་ཚོ་གཟའ་སྤེན་པ་དང་ཉི་མ་གཅིག་པུ་མ་ཡིན་པ།

ད་ལྟ་དེ་འཛིན་གྲྭའི་ནང་བསླབ་ཞབས་དང་ཕ་མེས་ཀྱི་འགན་འཁུར་ངེས་ཅིག་ཡིན་པས་ན། ཨ་ནེ་སྤུ་གུ་ཡར་རྒྱས་འགྲོ་བ་དེ་ཨ་ནེ་ད་ལྟ་མིག་མཐོང་ལག་ཟིན་འདྲ་བོ་ཅིག་ཆགས་སྡོད་ཡོད་ཅེས་ཞུ་བས་ཡིན། གཟའ་མཇུག་བོད་ཡིག་སློབ་གྲྭའི་ནང་སའི་སློབ་ཕྲུག་ཚོ། ཨ་ནེ་ནམ་རྒྱུན་ད་ཨ་མི་རི་ཀའི་སློབ་གྲྭའི་ནང་ལ་ཡ། ཨ་མི་རི་ཀའི་སྤུ་གུ་དང་གཅིག་མཚུངས་བྱས་ནས་མཉམ་དུ་འགྲོ་དགོས་དུས་ཨ་ནེ་གཅིག་གིས་བོད་པའི་སྐད་བེད་སྤྱོད་བཏང་ས་དང་བོད་ཡིག་ཐོག་ལ་སློབ་སྦྱོང་བྱེད་ས་ཡོད་མ་རེད་དེ་འདྲ་ཡིན་དུས་ད། མང་བ་དེ་ཕྱི་རྒྱལ་པུ་གུ་མཉམ་དུ་ཞིབ་ཕྱི་རྒྱལ་དགེ་རྒན་གྱིས་སློབ་ཁྲིད་གནང་ཡོང་དུས། བོད་ཡིག་བསླབ་གནང་པའི་སྐབས་ལ་ཡང་པུ་གུ་ཚོའི་བོད་སྐད་ཀྱི་སྒྲ་གདངས་ལ་ཡང་སྐྱོན་རེ་ཞིག་ཡོང་དགོས་ན་ག་འདྲས་འདུག་ད་སྒྲ་གདངས་སྒང་ལ་ཡང་སྐད་ཆ་ཤོད་ཡོང་དུས་སྒང་དེ་ཚང་མས་ཀྱིས་ད་སྐད་ཤོད་དགོས་རེད་སྒྲ་གདངས་དེ་དཔེ་ཁག་པོ་འདུག་ཟེར་གྱི་རེད་པ་ད་ང་ཚོ་ཁག་པོ་འདུག་བྱས་བཞག་པ་ཡིན་ན་ཏག་ཏག་ཅིག་འགྲིག་གི་ཡོད་མ་རེད་འདི་གི་གནད་འགག་དེ་ང་ཚོ་ག་པར་ཐུག་བསྡད་ཤག་འདི་ཟིན་བྱས་འདི་སྒང་ལ་ཡང་ང་ཚོ་ཡར་རྒྱས་གཏོང་དགོས་ཡ་དེ་གལ་ཆེན་པོ་རེད་འདི་ཚང་མའི་གི་རྩ་བ་དེ་སླེབས་དགོས་གི་ཡོད་རེད་རྩ་བ་དེ་མ་སླེབས་པའི་གི་བར་དུ་ང་ཚོ་དཀའ་ངལ་དེ་སེལ་ཐུབ་ཡ་དེ་ཁག་པོ་ཞེ་པོ་ཆགས་བསྡད་ཡོད་རེད་སོ་སོའི་ཉམས་མྱོང་ལ་གཞིགས་པས་ད་ལྟ་ཉིས་སྟོང་བཅུ་དྲུག་ནས་མར་བྱས་ནས་མི་རབས་གསར་པ་ཚོ་ལ་བོད་སྐད་བོད་ཡིག་བསླབས་དང་སློབ་བཞིན་པ་ཅིག་ཆགས་བསྡད་ཡོད། བྱས་ཙང། ནམ་རྒྱུན། ནང་ལ་ཡང་བོད་སྐད་སྐྱོན་བཞུགས་མཁན་གྱི་སློབ་ཕྲུག་གཅིག་དང། རྩ་བ་ཉིད་ནས་བོད་སྐད་མ་རྒྱབ་མཁན་སློབ་ཕྲུག་གཉིས་ལ་ཡང་ཡི་གེ་ངོ་སྤྲོད་བྱས་པའི་སྐབས་དེ་ལ་ཡང་ས་གནམ་གྱི་ཁྱད་པར་ཅིག་འགྲོ་བསྡད་ཀྱི་ཡོད་རེད་རྒྱུ་མཚན་དེ་སྐད་ཡིག་དེ་བེད་སྤྱོད་བཏང་མ་བཏང་དེ་ལ་ཁྱད་པར་ཅིག་འགྲོ་བསྡད་ཀྱི་འདུག་ད་མང་པོ་གཅིག་ནས་ད་ལྟ་དཔེ་མཚོན་ཅིག་ཞུས་པ་ཡིན་ན་ད་ལྟ་གསལ་བྱེད་ཀ་སྨད་སུམ་ཅུ་གྱི་ཡི་གེ་དེ་ལ་ཡང་ཆ་མཚོན་པ་ཡིན་ན་ཡང་སྡེ་པ་དང་པོའི་གི་ཡི་གེ་གསུམ་དེ

ཁྱིམ་བདག་ཚོ་ལ་ཡང་དུས་དང་དུས་སུ་དངོས་གནས་སྒྲ་གདངས་འདིའི་སྒང་ལ་ང་ཚོ་གལ་ཆེན་པོ་གང་འདྲ་ཅིག་ཆགས་ཀྱི་ཡོད་པ། འཛིན་གྲྭའི་ནང་ལོགས་ལ་སློབ་ཚན་གང་ཁྲིད་པ་དེ་འདི་འདྲས་ཅིག་ཁྲིད་ཡོད་ཟེར་ཁོ་རང་ཚོ་སྙན་སེང་ཞུ་ཡ་གཅིག་དང་སྒྲ་གདངས་འདི་དང་འདི་རེད་བྱས་ནས་ཁོ་རང་ཚོ་ལ་ཡང་སློབ་ཕྲུག་ལ་བསླབ་པ་མ་ཟད་ཁྱིམ་བདག་ཚོ་ལ་ཡང་ང་ཚོ་སློབ་ཁྲིད་ཅིག་དེ་འདྲས་བྱེད་བསྡད་ཀྱི་ཡོད་རེད་བྱས་ནས་འདིའི་སྒྲ་གདངས་ཀྱི་དཀའ་ངལ་སེལ་ཡག་གི་ཆེད་དུ་ང་ཚོ་དེ་འདྲས་ཅིག་ལས་འགུལ་ཅིག་སྤེལ་བསྡད་ཀྱི་ཡོད་ཞེས་ཞུ་ཡ་ཡིན།
དག་སྣང་གིས་སློབ་ཁྲིད་གནང་སའི་བོད་པའི་སློབ་ཕྲུག་ཚོའི་ལོ། ག་ཚད་ནས་ག་ཚད་བར་དུ། ཞེས་བྱས་བསླབ་གནང་གི་ཡོད་རེད་འདུག་སེ་ཕ་མས་བོད་ཡིག་སྦྱང་ག་ལ་ཡ། དག་སྣང་གི་བཟང་སྤྱོད་སློབ་གྲྭ་ལ་བསྐྱལ་བའི་སྐབས་དེར་སྤུ་གུ་ཚོ། དགའ་བཞིན་སྤྲོ་བཞིན་ཡོང་གི་འདུག་ཡང་ཕ་མས་ཨུ་ཚུགས་རྒྱབ་ནས་བསྐྱལ་བ་དེ་འདྲས་རེད་འདུག་ག་འདྲས་རེད་ད། སྤུ་གུའི་སྦྱང་ཡག་གི་འདོད་པ་ཡོད་དང་མེད་པ་གཅིག་གི་རྣམ་འགྱུར་ཅིག་ད། ང་རང་ཚོ་སློབ་སྤྱི་ཡིན་དུས་རྟག་པར་གཟིགས་ཀྱི་རེད་པ།
ད་དག་སྣང་གི་སློབ་གྲྭ་འདི་ཚུགས་ཡག་འདི་ང་ཚོས་ཉིས་སྟོང་ཉིས་རྩ་གཅིག་སྤྱི་ཟླ་བདུན་པ་དང་བརྒྱད་པ་གཉིས་དེ་དབྱར་ཆོས summer camp རེད་པ་དེ་ལ་ཡང་སྤྱི་ཟླ་བདུན་པ་དང་བརྒྱད་པ་གཉིས་དེ་ཨ་རིའི་སློབ་གྲྭ་འདི་གུང་སེང་རེད་གུང་སེང་ཡོང་དུས་སྒང་དེ་ད་ད་དེ་ཟླ་བ་གཉིས་དེ་དུས་ཚོད་ཀྱི་ཆ་ནས་རིང་པོ་རེད་བྱས་ཙང་དེ་འདྲའི་གི་ད་ད་ཟླ་བ་གཉིས་གི་སྟོང་ཆ་འདི་ནང་ལོགས་ལ་ཡང་སྟོང་ཆ་འདི་བསྐང་ཐུབ་པ་ཡིན་ན་བྱས་ནས་ལས་འཆར་ཅིག་སྤེལ་ཐུབ་ཡིན་ན་བོད་པའི་སྤྱི་ཚོགས། ནང་ལོགས་ལ་ཡང་སློབ་ཕྲུག་ཚོ་རེད་ད་ག་ནང་བཞིན་ཁྱིམ་བདག་ཚོ་ལ་ཡང་ཕན་ཐོགས་ཅིག་ཡོང་ས་རེད་ད་ག་ནང་བཞིན་ཧི་མ་ལ་ཡ་རི་རྒྱུད་ཀྱི་སློབ་ཕྲུག་ཚོ་ལ་ཡང་ཕན་ཐོགས་ཅིག་ཏན་ཏན་ཡོང་ས་རེད་བྱས་ནས་ཐོག་མའི་དམིགས་ཡུལ་བཅངས་པ་ནང་བཞིན་གྱི་སྤྱི་ཟླ་བདུན་པ་དང་བརྒྱད་པ་གཉིས་དེ་ང་ཚོ་དབྱར་ཆོས་འགོ་བཙུགས་པ་རེད་དབྱར་ཆོས་འགོ་བཙུགས་དང་མཇུག་སྒྲིལ་བའི་སྐབས་དང་ཡང་མཇུག་སྡོམ་གྱི་མཛད་སྒོ་སྐབས་དེ་ཕ་མ་མང་པོ་ཅིག་ད་དེ་ལ་ཡང་དགའ་མོས་ཞེ་པོ་ཅིག་གནང་བྱས་ད་ལན་དབྱར་ཆོས་ཚུགས་པ་དེ་དངོས་གནས་ཀྱི་ཕན་ཐོགས་ཆེན་པོ་ཅིག་བྱུང་སོང་ཞེས་བྱས་ནས་ད་ལྟ་དེ་སློབ་གྲྭ་འགྲིམ་མཁན་གྱི་སློབ་ཕྲུག་ཚོ་དེ་ལ་དགའ་མོས་བྱས་ནས་ཕེབས་མཁན

གཟའ་སྤེན་པའི་གྱི་སློབ་གྲྭ་དེ་ཚུགས་དགོས་འདུག་ཟེར་ནས་དེ་འདྲ་བྱས་ནས་ང་ཚོ་གཟའ་ཉི་མའི་གྱི་སློབ་གྲྭ་ཚུགས་ཡ་དང་དེ་རིམ་པ་བྱས་ནས་གཟའ་སྤེན་པའི་གྱི་སློབ་གྲྭ་ཚུགས་དེ་ཡ་དེ་རྒྱུ་མཚན་འདི་ལ་བརྟེན་བྱས་གཙོ་བོ་དེ་ཁྱིམ་བདག་རེད་དེ་ནས་མཉམ་ཞུགས་གནང་མཁན་སློབ་ཕྲུག་ཚོ་གྱི་ཚད་མཐོ་པོ་དགའ་མོས་གནང་བ་སོང་ཙང་ད་ལྟ་སློབ་གྲྭ་དེ་ཚགས་ཚུད་པོ་འགྲོ་ཡ་གྱི་རྒྱུ་མཚན་གཙོ་བོ་དེ་ད་ལྟ་དེ་ཆགས་བསྡད་ཡོད་རེད་ཞེས་ཞུས།
མཐའ་མ་དེ་ལ་ཡ་བཀའ་འདྲི་ཞུ་ཡ་དེ་ད་མདའ་ནང་གི་སློབ་ཕྲུག་ཚོ་ལ་བོད་པའི་སྐད་ཡིག་སློབ་གནང་བྱས་ལོ་ག་ཚོད་འགྲོ་གི་ཡོད་རེད། ཨ་ནེ་སློབ་ཁྲིད་གནང་སའི་སློབ་ཕྲུག་དེ་ཚོའི་གྲུབ་འབྲས་བཟང་ལོས་རེད་ཅེས་ག་ག་ཚོད་ཀྱི་ཐོན་གི་ཡོད་ན་དེ་ང་ཚོ་སློབ་ཁྲིད་ཐུབ་རྒྱུ་བཤད་ཡོད་རེད་ད། ད་ལྟ་ཉེ་ཆར་གཟའ་མཇུག་ལ་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་མཛད་སྒོ་དེ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་གནང་པའི་སྐབས་ལ་ཨ་ནེ་མདའ་ནང་སློབ་གྲྭའི་སློབ་ཕྲུག་ཚོས་དེ་ནང་ལ་ཡ་ཆ་ཤས་བཞེས་པའི་བརྙན་ཐུང་དེ་འདྲ་ཅིག་མཐོང་སོང་དེའི་ནང་ལ་ཨ་ནེ་སློབ་ཕྲུག་ཚོས་བོད་པའི་སྐད་ཡིག་སྦྱང་དགོས་དེ་གལ་ཆེན་པོ་ཡིན་པ་དང། ཐ་སྙད་དེ་ཚོ་ངོ་སྤྲོད་སློབ་ཕྲུག་རེ་རེས་བྱས་བྱས་པར་དག་བྱས་ནས་མར་བསྟན་ན་ཡང་འདྲ་ང་ཚོ་ད་བོད་པའི་སྐད་ཡིག་མུ་མཐུད་ནས་སྦྱང་གི་ཡིན་དེ་ལ་ཡང་ཕ་མ་ཚོས་མཐུན་འགྱུར་གནང་རོགས་གནང་ཞེས་དམ་བཅའ་བཞག་བཅུག་ན་ཡང་དེ་ནང་བཞིན་བོད་ཀྱི་རྒྱལ་གླུ། དེ་ཚོ་དཔེ་ད་ཆ་ཚང་པོ་ཅིག་ཡག་པོ་ཅིག་བཏང་གནང་པ་ཞིག་ངས་བརྙན་པར་ཅིག་མཐོང་སོང། ད་ལྟ་དེ་ད་ཁོང་རྣམ་ཚོའི་འཁྲབ་སྟོན་ཞིག་ཕར་བསླབ་གནང་ཡ་ལ་དུས་ཚོད་ག་ཚད་འགོར་གནང་སོང་དེའི་ནང་ལ་ཡ་ཨ་ནི་སྤུ་གུ་ཚོས་ཁོ་རང་ཚོ་གི་བསམ་བློའི་ཐོག་ནས་བཟོས་བཞག་པ་དང་བཤད་བཞག་པ་ག་ཚད་ཡོད་རེད་ནི་རྒན་ལགས་ཀྱིས་ཨུ་ཚུགས་བརྒྱབ་བྱས་ནས་མར་བསླབས་བཞག་གནང་པ་ངག་སྐྱོར་བཏང་བཅུག་ཡ་ག་ཚད་ཡོད་རེད་དེ་ཚོ་གཅིག་གི་ངོས་ནས་བལྟས་པ་ཡིན་ན་གྲུབ་འབྲས་ཡག་པོ་ཐོན་པའི་གི་རྣམ་པ་ཅིག་མཐོང་སོང།
ཁ་སང་ང་ཚོ་སྤུ་གུ་ཚོ་གི་འཁྲབ་སྟོན་ཞུ་ཡ་དེ་སྤུ་གུ་ཚོ་སྦྱང་ཡག་ལ་ཡ་དུས་ཚོད་ག་ཚོད་འགོར་ཡིན་ན་བྱས་ནས། དེ་གཙོ་བོ་དེ་ང་ཚོའི་ནམ་རྒྱུན་གྱི་རྩིས་འབྲེལ་གྱི་དུས་ཚོད་དེ་མ་ཡིན་པ་བྱས་ནས། ཟུར་ལ་ཡ་ང་ཚོ་ཁྱིམ་བདག་ཚོ་དང་འབྲེལ་བ་བྱེད་སའི་གི་ང་ཚོ་སྡིངས་ཆ་ཅིག་ཡོད་རེད་དེ་རང་བེད་སྤྱོད་བཏང་ནས་དགེ་རྒན་ཅིག་ཡིན་པའི་ཆ་ནས་དེ་ལ་ཡ། ཁྱིམ་བདག་ཚོ་ལ་འབྲེལ་བ་ཞུས་ལམ་སྟོན་བྱེད་ཡག་དང་སྦྱང་ཡག་དང་ཆ་ཚང་ཅིག་དེའི་བརྒྱུད་ནས་སྐད་ཆ་བཤད་ཡག་ཆ་ཚང་ཅིག་དེ་འདྲ་ཞིག་བྱས་པ་རེད། ཨ་ནི་དེའི་རྗེས་ལ་ཡང་ང་ཚོ་དང་ད་ལྟའི་འཛིན་གྲྭ་ཚར་རྗེས་ལ་ཡང་དུས་ཚོད་འཕར་མ་ཞིག་བཏང་ནས་ཨ་ནི་མཉམ་དུ་ཡང་བསྐྱར་སྦྱོང་བྱེད་ཡ་དང་དེ་ནང་ལ་སྦྱོང་བརྡར་བྱེད་ཡ་དང་ཆ་ཚང་ཅིག་ང་ཚོ་དེ་འདྲ་བྱས་ནས་དུས་ཚོད་ཞེ་དྲག་ཅིག་འགོར་ཡོད་མ་རེད་ང་ཚོ་དེ་ནང་ལོགས་ལ་ཡང་ང་ཚོ་ད་དེ་ལ་ཡང་སྦྱོང་བརྡར་བྱེད་ལ་དགོས་རེད་སྦྱོང་བརྡར་ཚར་གཉིས་ཞིག་ང་ཚོ

ད་ལྟ་དེ་མདའ་ནང་སློབ་གྲྭ་གི་སློབ་སྤྱི་འགན་བྱེད་ཡོད་རེད་དེ་འགན་བྱེད་ཡོད་པའི་ཆ་ནས་ད་ཅིག་འགན་དེ་གི་ད་ལས་ཀ་བྱེད་དགོས་ཡ་མང་པོ་ཡོད་རེད་ནམ་རྒྱུན་ང་རང་སློབ་སྤྱི་ཡིན་ཞེས་ཞུ་གི་མེད་སློབ་སྤྱི་ཡིན་ཞེས་ང་ཞུ་ཡག་གི་སྤོབས་པ་ཞིག་གང་ཡང་མེད་ད་སོ་སོ་ལ་ཡ་བོད་པའི་སྤུ་གུ་ཚོ་ལ་ཡ་བོད་སྐད་བོད་ཡིག་ཅིག་བསླབ་དགོས་ཀྱི་འདུག་དེ་ལ་ཡང་ནམ་རྒྱུན་ལྷག་བསམ་ཅིག་དང་ཚོར་བ་རྣོན་པོ་ཅིག་ཁེངས་ངེས་ཀྱིས་གང་ཟག་སྦྱིན་པའི་ཆ་ནས་སྡིངས་ཆ་བསྐྲུན་ཡ་དེ་དཔེ་གལ་ཆེན་པོ་ཅིག་མཐོང་གི་འདུག་ད་ལན་སྐྱབས་མགོན་རིན་པོ་ཆེ་ལ་ཡང་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་ནི་སུམ་ཅུ་སོ་བཞི་ཧྲིལ་བོ་འཁོར་བའི་གི་དགའ་སྟོན་འདི་ལ་ཡང་ང་ཚོས་ཟླ་སྣང་སློབ་ཕྲུག་གི་ངོས་ནས་བོད་ཀྱི་སྐད་དང་ཡི་གེ་ཐ་སྙད་ཀྱི་ཐད་ལ་ཡང་ནི་གཏམ་རྒྱུད་ཐུང་ཐུང་ཅིག། སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་ལོགས་ལ་ཡང་འཁྲབ་སྟོན་ཞུས་པ་རེད་ཞུས་པ་གཞི་བཟུང་གིས་དེ་ནང་ལོགས་ལ་ཡང་ཚད་མཐོ་བོ་རྒྱབ་སྐྱོར་གནང་མཁན་མང་པོ་བྱུང་སོང་རྒྱབ་སྐྱོར་གནང་པ་ཙམ་གྱིས་མ་ཡིན་པ་དེ་ལ་ཡང་ལག་བསྟར་གནང་ཡག་དེ་གལ་ཆེ་པོ་ཅིག་ཆགས་བསྡད་ཡོད་རེད་གཙོ་བོ་དེ་ང་ཚོ་དེའི་ཐོག་ནས་ལག་བསྟར་ཅིག་གནང་ཐུབ་ན་བསམ་བྱས་རེ་བ་དེ་འཁྱེར་བྱས་ཁ་སང་འཁྲབ་སྟོན་ཞུས་པ་རེད་ད་དེ་ལ་ཡང་དོན་དག་དེ་ད་སོ་སོའི་ངོས་ནས་ནམ་རྒྱུན་བསམ་བློ་བཏང་ནས་ཁྲིད་བསྡད་ཡག་དེ་རེད་ཨ་ནི་གཙོ་བོ་དེ་དེ་ནང་ལོགས་ལ་ཡང་ནི་བོད་ཀྱི།

དེ་ལ་པུ་གུ་ཚོ་དབྱིངས་ཞུགས་བྱས་ཁ་སང་དེ་འཁྲབ་ཆུ་བཞག་ཟླ་སྣང་སློབ་ཕྲུག་གི་ལོ་གསུམ་གྱི་གྲུབ་འབྲས་མ་བཟུང་ན་ད་ལྟ་ལེགས་ཆ་མ་བཟུང་ནས་ད་གཙོ་བོ་དེ་གཏན་འཇགས་ནང་ལོགས་ལ་ཡང་ང་ཚོའི་ངོས་ནས་སྟོན་བསྡད་ཀྱི་ཡོད་རེད་པུ་གུ་ཚོ་གི་ད་ལྟ་ལོ་གསུམ་ནང་ལོགས་ལ་ཡང་སྤྱི་མཐུན་ཚོགས་པའི་གི་ཚོགས་ཁང་ནང་ལོགས་ལ་ཡང་ད་ལྟ་དེ་འཁྲབ་སྟོན་མང་པོ་ཅིག་གནང་ཡོད་རེད་དེ་ག་ནང་བཞིན་ང་ཚོ་ངོ་དེབ་བརྒྱུད་ནས་ང་ཚོ་ཐད་གཏོང་དང་དེ་ག་ནང་བཞིན་ངོ་དེབ་ཀྱི་བརྒྱུད་ནས་འཛིན་གྲྭའི་ནང་ལོགས་ལ་བྱེད་སྒོ་ག་འདྲ་ཞིག་སྤེལ་འདེབས་ཅིག་དེ་འདྲ་ཅིག་ང་ཚོའི་ངོས་ནས་འགྲེམས་སྤེལ་འདྲ་བོ་ཅིག་དེ་འདྲ་ཞུས་བསྡད་ཀྱི་ཡོད་ད་ལྟ་ཚད་མཐོ་པོ་གི་རྒྱབ་སྐྱོར་གནང་ད་དེ་ག་ནང་བཞིན་པུ་གུ་ཚོ་གི་དབྱིངས་ཞུགས་ནས་ད་ལྟ། ད་ལྟ་ཡག་པོ་ཞེ་པོ་གཅིག་འགྲོ་བསྡད་ཡོད་ཟེར་འདི་གཅིག་ཞུ་འདོད་བྱུང་སོང། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་གྲོང་ཁྱེར་ནིའུ་ཡོག་ནང་ཡོད་པའི་ཟླ་སྣང་གི་གཟའ་མཇུག་བོད་ཡིག་སློབ་གྲྭའི་སློབ་སྤྱི་བསོད་དབྱངས་ལགས་རེད་རྣམ་པ་ཚོས་ལེ་ཚན་འདིར་གསན་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་ནི་བསོད་དབྱངས་ལགས་ཀྱིས་ད་རེས་ཟླ་སྣང་གི་གཟའ་མཇུག་སློབ་གྲྭའི་སློབ་ཕྲུག་ཚོ་ལ་ཡང་བོད་ཡིག་སློབ་ཁྲིད་གནང་སྟངས་ཀྱི་ཐབས་ལམ་དང་གྲུབ་འབྲས་སྐོར་ལ་ཡང་ངོ་སྤྲོད་གནང་པ་ཐུགས་རྗེ་ཆེ། ཐུགས་རྗེ་གནང། ལེ་ཚན་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།
གསན་མཁན་རིན་པོ་ཆེ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་ཞུ་མཚམས། ལེའུ་བཅུ་གཉིས་པ། བཙན་བྱོལ་ནང་གི་ཀིརྟིའི་བྱེས་པ་གྲྭ་ཚང། ཞེས་པའི་ནང་དོན་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལེའུ་བཅུ་གཉིས་པ། བཙན་བྱོལ་ནང་གི་ཀིརྟིའི་བྱེས་པ་གྲྭ་ཚང། དང་པོ། ཀིརྟིའི་བྱེས་པ་གྲྭ་ཚང་གསར་འཛུགས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་ཀིརྟིའི་བྱེས་པ་གྲྭ་ཚང་གསར་འཛུགས་བྱ་དགོས་པའི་རྒྱུ་མཚན་ནི། རྒྱ་ནག་གཞུང་གིས་འཆར་གཞི་ཡོད་པའི་ཐོག་ནས་འདས་པའི་ལོ་ངོ་བཅུ་ཕྲག་དུ་མའི་རིང་རྩ་གཏོར་བཏང་བའི་བོད་ཀྱི་དགོན་པ་རྣམས་བསྐྱར་གསོ་བྱེད་དུ་བཅུག་པ་དང་བསྟུན་བོད་ནང་དུ་ཀིརྟིའི་དགོན་པ་མ་ལག་རྣམས་ཀྱང་བསྐྱར་གསོ་བྱེད་འགོ་བརྩམས་ཡོད། དད་ལྡན་མང་ཚོགས་ཀྱི་མི་ཤུགས་དང་རྒྱུ་ནོར་གྱི་རྒྱབ་སྐྱོར་འོག་གཏོར་བཤིག་ཏུ་སོང་བའི་གྱང་རོའི་སྟེང་དུ་འདུ་ཁང་དང་ལྷ་ཁང་སོགས་བསྐྱར་བཞེངས་གནང་བཞིན་པའི་སྐབས་ཡིན། ལོ་རབས་བརྒྱད་ཅུ་བའི་ནང་སྟག་ཚང་ལྷ་མོའི་ཀིརྟི་དགོན་པར་ཆོས་སྒོ་ཕྱེས་སྐབས་དམངས་གཙོའི་བཅོས་བསྒྱུར་ཟེར་བའི་ནང་བཙན་ཤེད་ཀྱིས་དགོན་པ་ནས་ཕྱིར་འབུད་བཏང་བའི་གྲྭ་པ་བརྒྱ་ཕྲག་མང་པོའི་ཁོངས་ནས་ལྷག་ལུས་གྲྭ་པ་བརྒྱ་ལྷག་ཙམ་རིམ་པས་སྟག་ཚང་ལྷ་མོ་ཀིརྟི་དགོན་པར་ཕྱིར་ལོག་ཐུབ་ཡོད། ཅང་མ་འགོར་བར་མི་རབས་གསར་པའི་གྲྭ་རྒྱུན་མང་པོ་ཞིག་རིམ་གྱིས་དགོན་པར་ཕྱིར་ཞུགས་བྱས་ཡོད། གྲྭ་པ་ལོ་གཞོན་འདི་དག་རྒྱ་ནག་གི་དབང་བསྒྱུར་འོག་སྐྱེས་འཚར་བྱུང་བ་ཞིག་ཡིན་ན་ཡང། རང་མོས་ཀྱིས་ཆོས་སྒོར་ཞུགས་པ་ཤ་སྟག་ཡིན། དགོན་པ་བསྐྱར་བཞེངས་གང་ཙམ་བསྒྲུབས་ཟིན་པའི་རྗེས་སུ་ཡང་རྒྱ་ནག་གཞུང་གིས་བོད་ཀྱི་དགོན་པ་ཁག་དམ་དྲག་ཤུགས་ཆེན་པོའི་འོག་ཏུ་མནན་ནས་བཞག་ཡོད། རྒྱ་ནག་གཞུང་གིས་དགོན་པའི་ནང་དགོན་པ་དོ་དམ་ཨུ་ཡོན་ལྷན་ཁང་ཟེར་བ་ཞིག་བཙུགས་ཏེ་རྒྱ་ནག་གཞུང་གི་ལས་བྱེད་ཚོ་བློས་འཁེལ་སའི་མི་སྣ་རེར་དགོན་པའི་འཛིན་སྐྱོང་བྱེད་དུ་འཇུག་གི་ཡོད་པར་བརྟེན། སློབ་སྦྱོང་གི་དུས་ཚོད་དང་གྲྭ་གྲངས་ལ་ཚད་འཛིན་དམ་པོ་བྱས་ཏེ་དགེ་འདུན་པ་ཚོའི་འདོད་པ་ལྟར་འཆད་ཉན་སློབ་གཉེར་བྱེད་ཀྱི་མེད། ལྷག་པར་དུ་དཔེ་ཁྲིད་དགེ་རྒན་མཚན་ལྡན་མང་པོ་ཞིག་མནར་གཅོད་འོག་ནས་སྐུ་གཤེགས་པས་མི་རབས་གསར་པའི་གྲྭ་གཞོན་ཚོར་སློབ་གཉེར་ཐོག་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད། ང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་བོད་ནང་ལྟ་སྐོར་དུ་བསྐྱོད་པའི་རྗེས་སུ་ཕ་ཡུལ་གྱི་ཀིརྟི་དགོན་པར་ཕྱིར་ལོག་བྱེད་པའི་གོ་སྐབས་གཏན་ནས་བྱུང་མེད། ཡིན་ན་ཡང་ཀིརྟི་དགོན་མ་ལག་གི་གྲྭ་པ་ཚོས་སྔར་བཞིན་ང་རང

མུ་མཐུད་སློབ་གཉེར་འཕྲོ་སྐྱོང་ཐོག་མཐུན་འགྱུར་རོགས་རམ་བྱེད་ཆེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་ཀིརྟིའི་བྱེས་པ་གྲྭ་ཚང་གསར་འཛུགས་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་བཙན་བྱོལ་ནང་དུ་བོད་ཀྱི་ཐུན་མོང་མ་ཡིན་པའི་ཆེས་མཐོའི་རིག་གནས་དང་ནང་ཆོས་སློབ་སྦྱོང་བྱེད་སའི་སློབ་གཉེར་ཁང་ཀིརྟིའི་བྱེས་པ་གྲྭ་ཚང་འདིར་གསར་འཛུགས་བྱས་པ་ཡིན། རིམ་པས་ལོ་རེ་བཞིན་བོད་ནས་ཡོང་མཁན་གྲྭ་པ་ཇེ་མང་དུ་སོང་བར་བརྟེན་ཁང་པ་ཡང་རིམ་པས་རྒྱ་བསྐྱེད་ཀྱིས་གྲྭ་པ་ཇེ་མང་དུ་གྱུར་པའི་དགོས་མཁོ་དང་བསྟུན་ནས་ཁང་བརྩེགས་རེ་ཁ་སྣོན་བྱས་ཏེ་ད་ལྟ་ཁང་བརྩེགས་དྲུག་བརྩིགས་ཡོད། གྲྭ་ཚང་འདིར་བོད་ནང་གི་ཀིརྟིའི་དགོན་ཁག་གི་གྲྭ་པ་ཁོ་ན་མ་ཡིན་པར་དགོན་སྡེ་འདྲ་མིན་དང་ཆོས་བརྒྱུད་འདྲ་མིན་ལུང་ཚན་དང་ཆོལ་ཁ་འདྲ་མིན་བཅས་ཀྱི་གྲྭ་པ་ཡོད་ལ་ད་ལྟའི་ཆར་དངོས་སུ་གྲྭ་གྲངས་བརྒྱ་དང་བརྒྱད་ཅུ་ལྷག་ཡོད། ཐོག་མའི་སྐབས་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ནས་བོད་ནས་གསར་དུ་འབྱོར་བའི་གྲྭ་པ་རིགས་ལ་འཚོ་དོད་དུ་ཟླ་རེར་ཧིན་སྒོར་སྒོར་ལྔ་བཅུ་རེ་གནང་གི་ཡོད་པ་དང་དེས་མ་འདང་བའི་འགྲོ་གྲོན་ལྷག་མ་རྣམས་ངའི་ངོས་ནས་ཐབས་འཚོལ་བྱས་ཏེ་གཏོང་གི་ཡོད། ཟླ་བ་འདིའི་ནང་བཟའ་བཅའ་བཏང་བའི་དབང་དུ་བྱས་ཀྱང་ཟླ་བ་ཕྱི་མའི་ནང་དུ་གང་ཟག་དགུ་ཀྱི་ཡུལ་དང་མཉམ་པའི་སེམས་ཁྲལ་ཆེན་པོ་བྱུང་མྱོང། འོན་ཀྱང་སེམས་ཁྲལ་འདི་ང་རང་རྐྱང་པས་མྱོང་གི་ཡོད་པ་ལས་སུ་གཅིག་ལ་ཡང་མངོན་གསལ་གྱིས་བཤད་མྱོང་མེད། འདི་ལྟར་དཀའ་ངལ་ཡོད་མེད་ལ་མ་ལྟོས་པར་ཐོག་མ་ནས་རང་གི་རྐང་པའི་ཐོག་ལངས་རྒྱུའི་བསམ་བློ་བཏང་བ་མ་གཏོགས་ངའི་གཤིས་ཀ་ལ་ཕྱི་རྒྱལ་གྱི་སྦྱིན་བདག་འཚོལ་བ་དང་གཞན་གྱི་རོགས་སྐྱོར་ལ་བརྟེན་ནས་འཚོ་བ་སྐྱེལ་རྒྱུར་རྩ་བ་ནས་དགའ་བོ་མེད། དེར་བརྟེན་ང་ཚོའི་གྲྭ་ཚང་འདི་ལ་གཞན་དང་མ་འདྲ་བའི་ཁྱད་ཆོས་གཙོ་བོ་ཞིག་ནི་ཕྱི་རྒྱལ་གྱི་སྦྱིན་བདག་ལ་མི་བརྟེན་པར་ཐོག་མཐའ་བར་གསུམ་དུ་རང་གི་རྐང་པའི་ཐོག་ལངས་ནས་རང་ཁ་རང་གསོ་བྱས་པའི་ཐོག་ནས་འཚོ་ཐུབ་ཐབས་ལ་འབད་བརྩོན་བྱས་དང་བྱེད་བཞིན་ཡོད། རིམ་པས་གྲྭ་པ་ཚོས་སློབ་སྦྱོང་ཡག་པོ་བྱས་པ་མ་ཟད་ཀུན་སྤྱོད་ཀྱང་ཤིན་ཏུ་ཡག་པོ་ཡོད་སྟབས་རྒྱ་གར་ནང་གི་བོད་རིགས་མང་ཚོགས་ཁྲོད་མཚན་སྙན་གྲགས་རྒྱས་པོ་བྱུང་སོང། དེར་བརྟེན་མང་ཚོགས་ཀྱི་ཁྲོད་ནས་ཞབས་བརྟན་བཅོལ་མཁན་ཤིན་ཏུ་མང་པོ་ཡོང་གི་ཡོད་པ་དེས་གྲྭ་ཚང་གི་ཡོང་འབབ་ལ་ཡང་འཕར་སྣོན་བྱུང་ཡོད། མང་ཚོགས་ཀྱིས་ང་ཚོར་དགའ་མོས་བྱེད་པའི་རྒྱུ་མཚན་གཞན་ཞིག་ནི་གྲྭ་ཚང་ཐོག་མར་གསར་བཞེངས་སྐབས་སུ་ང་ཚོར་དཔལ་འབྱོར་གྱི་དཀའ་ངལ་ཡོད་ན་ཡང། ཞལ་འདེབས་བསྡུ་སློང་རིགས་བྱས་མྱོང་མེད། ཐོག་མར་བལ་ཡུལ་དང་འགྲམ་དུ་ཡོད་པའི་འབྲེལ་ཡོད་རྔ་པ་ཚོང་པ་ཚོས་ཀྱང་རང་ནུས་ཅི་ལྕོགས་ཀྱིས་ང་ཚོར་རོགས་རམ་བྱས་ཡོད། གྲྭ་ཚང་གི་དཀྱིལ་འཁོར་འདིའི་ནང་དུ་སྤྱི་ཐབ་ཀྱི་ཁང་པ་ཞིག་ཡོད་པ་འདི་ཁོ་ན་ཕྱི་རྒྱལ་གྱི་རོགས་རམ་ལ་བརྟེན་ནས་བསྐྲུན་ཡོད་པ་ཕུད། དེ་མིན་ཕྱི་ནང་གི་འཛུགས་སྐྲུན་ཡོངས་སུ་རྫོགས་པ་རང་ངོས་ནས་འབད་བརྩོན་བྱས་ཏེ་འཛུགས་སྐྲུན་བྱས་པ་ཤ་སྟག་ཡིན། འདི་ནི་ང་ཚོའི་གྲྭ་ཚང་འདིའི་འཛིན་སྐྱོང་གི་ཁྱད་ཆོས་ཐུན་མོང་མ་ཡིན་པ་ལྟ་བུ་ཞིག་ཡིན་བསམ་གྱི་ཡོད། མང་ཚོགས་ཀྱིས་གནས་སྟངས་འདི་ཤེས་ཚོར་བྱུང་རྗེས་ང་ཚོར་ཤིན་ཏུ་བརྩེ་དུང་ཆེན་པོ་བྱེད་ཀྱི་ཡོད། སྐབས་ཤིག་ལ་རྒྱལ་ཁབ་གཞན་དུ་ཡོད་པའི་རྔ་པའི་ཚོང་པ་རྙིང་ཁུང་ཞིག་གིས་ང་ཚོར་སྒོར་མོ་འབུམ་བརྒྱ་སྐྱེད་མེད་བུན་གཡར་བྱས་པ་དེའི་ཐོག་ནས་ལྡི་ལི་མ་འཇུ་ཊི་ལ་བོད་མིའི་གཞིས་སྒར་དུ་ཞི་བདེ་མགྲོན་ཁང་དང་ཞི་བདེ་མགྲོན་ཁང་གསར་པ་བཅས་མགྲོན་ཁང་གཉིས་རིམ་གྱིས་གསར་རྒྱག་བྱས་པ་ཡིན། མ་འཇུ་ཊི་ལ་བོད་མིའི་གཞིས་སྒར་འདིར་རྒྱལ་བ་རིན་པོ་ཆེས་བསམ་ཡས་གླིང་ཞེས་པའི་མིང་གནང་ཡོད་པ་དང་འདིར་ས་ཆ་ཆེན་པོ་མེད་ན་ཡང་བོད་ནས་ཡོང་མཁན་དང་ལྷོ་ཕྱོགས་གཞིས་ཆགས་ཁག་དང་རྡ་རམ་ས་ལའི་བར་འགྲོ་འོང་བྱེད་མཁན་རྣམས་མ་འཇུ་ཊི་ལ་བརྒྱུད་ནས་འགྲོ་བ་དང་ཉིན་ལྟར་ལྡི་ལི་དང་རྡ་རམ་ས་ལའི་བར་སྐྱོད་མཁན་གྱི་འགྲུལ་འཁོར་མང་པོ་ས་ཆ་དེ་བརྒྱུད་ནས་འགྲོ་སྐྱོད་བྱེད་ཀྱི་ཡོད་སྟབས་ས་གནས་འཁྲུག་ཆ་དོད་པོ་ཡོད་དུས་མགྲོན་ཁང་གཉིས་ཀྱི་ཡོང་འབབ་ཀྱིས་གྲྭ་ཚང་གི་འཚོ་བའི་མ་རྩ་ལ་ཕན་ཐོགས་ཡག་པོ་བྱུང་སོང། ཡིན་ན་ཡང་ང་ཚོའི་ཡོང་འབབ་གཙོ་བོ་ནི་རྒྱ་གར་དང་བལ་ཡུལ་སོགས་ཕྱིའི་རྒྱལ་ཁབ་ཁག་ཏུ་གནས་སྡོད་བྱས་པའི་བོད་མི་རྒྱ་ཆེ་མི་མང་གིས་གྲྭ་ཚང་ལ་ཞབས་རིམ་བཅོལ་བའི་ཐོག་ནས་ཡོང་གི་ཡོད། དེ་ཡང་བོད་མི་ཚོས་ཆོས་ལུགས་ལ་བཅངས་པའི་དད་འདུན་དང་ང་ཚོས་ཞབས་བརྟན་བསྒྲུབ་པར་ཡིད་ཆེས་བྱས་པའི་ཐོག་ནས་བྱུང་བ་ཞིག་ཡིན། གསན་མཁན་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིར་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ངས་རྒྱ་གར་དུ་ཀིརྟི་བྱེས་པ་གྲྭ་ཚང་གསར་འཛུགས་བྱས་པའི་གནས་ཚུལ་རིམ་གྱིས་བོད་ནང་དུ་ཁྱབ་སྟེ། འབྲེལ་ཡོད་མང་ཚོགས་ཀྱིས་ཤེས་རྟོགས་བྱུང་རྗེས་སྐྱབས་རྟེན་དང་བསྔོ་རྟེན་འབུལ་མཁན་རེ་ཡོང་གི་ཡོད་པ་མ་གཏོགས། བོད་ནང་དཔལ་འབྱོར་བསྡུ་རུབ་བྱས་མྱོང་མེད། གཅིག་ནི་ནད་པའམ་སྒེར་སོ་སོའི་རྐྱེན་སེལ་གྱི་ཆེད་སྐྱབས་རྟེན་འབུལ་བ་དང། ཅིག་ཤོས་ནི་འདས་པོའི་ཆེད་དུ་བསྔོ་རྟེན་ཙམ་རེ་འབུལ་གྱི་ཡོད། སྤྱིར་བཏང་བྱས་ན་ཆེ་ཆུང་ལ་མ་ལྟོས་པར་ང་ཚོར་བསྔོ་རྟེན་དང་སྐྱབས་རྟེན་ལག་སོན་བྱུང་རིམ་བཞིན་དེར་འབྱོར་འཛིན་རེ་སྤྲོད་དགོས་ཀྱི་ཡོད་མོད། འོན་ཀྱང་བོད་ནང་ནས་འབུལ་མཁན་ཚོར་ང་ཚོས་འབྱོར་འཛིན་སྤྲོད་ཐུབ་ཀྱི་མེད་པའི་རྒྱུ་མཚན་ནི་ང་ཚོས་སྤྲད་པའི་འབྱོར་འཛིན་རྒྱ་གཞུང་གི་ལག་པར་ཤོར་ཚེ་སྐྱབས་རྟེན་དང་བསྔོ་རྟེན་འབུལ་མཁན་ལ་ཉེན་ཁ་འཕྲད་ཀྱི་ཡོད་པ་མ་ཟད་ཐ་ན་བཙོན་འཇུག་ཀྱང་བྱེད་སྲིད་པ་ཞིག་ཡིན།

རྗེས་སུ་ཉམས་མྱོང་དང་བསྟུན་ནས་སློབ་སྦྱོང་གི་དུས་ཡུན་ལོ་བརྒྱད་ལ་སྤར་བ་ཡིན། སྐབས་དེ་དག་ཏུ་བོད་ཀྱི་རིག་གནས་ཆེ་ཆུང་བཅུ་དང་ཐུན་མོང་གི་རིག་གནས་སློབ་ཚན་གཙོ་རུ་བཞག་ཡོད་ཀྱང། ད་ནས་བརྩིས་པའི་ལོ་བཅུ་གྲངས་ཀྱི་གོང་ནས་ཐུན་མོང་བའི་རིག་གནས་ཙམ་མ་ཡིན་པར་མཚན་ཉིད་ཀྱི་གཞུང་ཆེན་བཀའ་པོད་ལྔ་གཙོར་འདོན་གྱིས་སློབ་སྦྱོང་བྱེད་དགོས་པའི་ལམ་སྲོལ་གསར་གཏོད་བྱས་ཏེ། སློབ་ཡུན་གྱི་ལོ་ཉི་ཤུའི་བར་དུ་སྤར་བ་ཡིན།

ལ་ལུང་བརྒལ་ཏེ་གཞན་ཡུལ་དུ་གྲྭ་ཚང་བཙུགས་པ་མཚོན་གྱི་ཡོད། གྲྭ་ཚང་གི་འཛིན་སྐྱོང་བྱེད་སྟངས་འདི་བོད་ཀྱི་དགོན་ཆེན་རྣམས་དང་ཁྱད་པར་ཕྲན་བུ་ཡོད་པ་མ་གཏོགས་ཕལ་ཆེར་འདྲ་མཚུངས་ཡིན། དཔེར་ན་ང་ཚོ་ལ་འཛིན་སྐྱོང་གི་འགན་འཛིན་དུ་སྐུ་ཚབ་ཟེར་བའི་ལས་སྣེ་ཞིག་ཡོད་ཀྱང་འདི་འདི་ཕྱོགས་ཀྱི་དགོན་པ་གཞན་དག་ལ་དེ་འདྲ་མེད། ང་ཚོའི་འཛིན་སྐྱོང་གི་འགན་འཛིན་སྐུ་ཚབ་ནི་དེ་སྔ་གདན་ས་གསུམ་ལ་སྡེ་པ་ཟེར་བའི་བོད་གཞུང་དགའ་ལྡན་ཕོ་བྲང་གི་སྐུ་ཚབ་རེ་ཡོད་པ་དེ་དང་གནས་སྟངས་འདྲ་མཚུངས་ལྟ་བུ་ཡིན། སྔ་མོ་ཀིརྟིའི་དགོན་མ་ལག་ཆེ་ཁག་རྣམས་སུ་ཀིརྟིའི་བླ་བྲང་གིས་བསྐོ་བཞག་བྱས་པའི་སྐུ་ཚབ་རེ་ཡོད་པ་ལྟར་ང་ཚོའི་འདིར་ཡང་དེ་འདྲ་འདྲ་མཚུངས་ཀྱི་སྐུ་ཚབ་ཅིག་གྲྭ་མང་གིས་འོས་བསྡུའི་ལམ་ནས་བསྐོ་བཞག་བྱས་ཏེ་དེས་འཛིན་སྐྱོང་གི་ལས་འགན་གཙོ་བོ་འཁུར་གྱི་ཡོད་པ་དང་ལས་སྣེ་གཞན་དག་གིས་དེར་མཉམ་རུབ་ཀྱིས་ལས་དོན་བྱེད་དགོས། ང་ཚོའི་དམིགས་ཡུལ་གཙོ་བོ་ནི་འཛིན་སྐྱོང་དང་དཔལ་འབྱོར་གང་ཅིའི་ཐད་ནས་རང་ཁ་རང་གསོ་བྱེད་ཐུབ་ཐབས་བྱེད་པ་མ་གཏོགས་འཛིན་སྐྱོང་མི་སྣ་གཞན་ནས་གདན་འདྲེན་ཞུ་རྒྱུ་དང་དཔལ་འབྱོར་གྱི་རྒྱབ་རྟེན་ཕྱི་རྒྱལ་གྱི་ཞལ་འདེབས་ལ་བརྟེན་པའི་རིགས་གཏན་ནས་བྱེད་མྱོང་མེད། རྡ་རམ་ས་ལའི་ཀིརྟི་བྱེས་པ་གྲྭ་ཚང་ནས་སློབ་མཐར་ཕྱིན་པའི་ཁོངས་ནས་གྲྭ་པ་གང་ཙམ་ཞིག་བོད་ནང་ཕྱིར་ལོག་བྱས་ཡོད་ཀྱང་ཁོང་ཚོ་ལ་དཀའ་ངལ་སྣ་ཚོགས་ཤིག་འཕྲད་མྱོང་ཡོད། དཔེར་ན། སློབ་མཐར་ཕྱིན་པའི་གྲྭ་པ་ཞིག་བོད་དུ་ལོག་སྐབས་གཉའ་ལམ་ནས་རྒྱ་ནག་གཞུང་གི་ཉེན་རྟོག་པས་འཛིན་བཟུང་བཀག་སྐྱིལ་གྱིས་ཡུན་རིང་ཉེས་རྡུང་བཏང་སྟེ་བསད་པ་ཡང་བྱུང་ཡོད། ཁོའི་ཕུང་པོ་ཉེ་འཁོར་གྱི་ས་སྟོང་ཞིག་ཏུ་སྦས་ཡོད་པས

གོང་བརྗོད་ནི་མུ་མཐུད་ནས་བརྒྱུད་བསྒྲགས་ཞུ་དགོས་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།